ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བདུན་པའི་ཚེས་བརྒྱད་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་གཤམ་ལ་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་གོང་ས་མཆོག་གི་འཁྲུངས་སྐར་སྲུང་བརྩི་ཞུས་པའི་ཐོག་ཁེ་ན་ཌ་དང་ཨ་རི་བཅས་ཀྱི་གཞུང་ཚབ་དང་སྐུ་ཚབ་སོགས་ཕེབས་ཡོད་པ་དང། དེ་བཞིན་སིང་ག་པོ་དང་སོག་ཡུལ་སོགས་གང་སར་སྐུའི་འཁྲུངས་སྐར་སྲུང་བརྩི་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས་གསར་འགྱུར་ཁག་དང། ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས། ཐུབ་བསྟན་དགའ་ཚལ་གླིང་དགོན་པར་གོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་མཛད་སྒོའི་ཆེད་ཕེབས་གནང་བའི་སྐོར་དང། དེ་ནས་བྱང་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་ཀྱིས་གོ་སྒྲིག་གནང་བའི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་མཛད་སྒོའི་ཐོག་ཨ་མེ་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨོ་ཛཱ་ར་ཛི་ཡཱ་ལགས་ནས་ཨ་རིའི་གཞུང་ནས་བོད་དོན་ལ་འགྱུར་བ་མེད་པའི་རྒྱབ་སྐྱོར་བརྟན་པོ་ཡོད་ཅེས་ནན་བརྗོད་གནང་ཡོད་པའི་སྐོར་བཅས་ངེད་གསར་འགོད་པས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང France དང Brussels སྐུ་ཚབ་དོན་གཅོད་གཉིས་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩིའི་མཛད་སྒོའི་ཐོག་གྲོས་ཚོགས་འཐུས་མི་དང་གནད་ཡོད་མི་སྣ་མང་དག་ཅིག་ཕེབས་ཡོད་པའི་སྐོར་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དང། ཡོ་རོབ་བོད་མི་མང་སྤྱི་འཐུས་རྒྱ་མཚོ་ལགས་རྣམ་གཉིས་ལ་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་དང།

རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་གོང་ས་མཆོག་གི་འཁྲུངས་སྐར་སྲུང་བརྩི་ཞུ་བའི་ཐོག་ཁེ་ན་ཌ་དང་ཨ་རི་བཅས་ཀྱི་གཞུང་ཚབ་དང་སྐུ་ཚབ་སོགས་ཕེབས་ཡོད་པ་དང། དེ་བཞིན་སིང་ག་ཕོར་དང་སོག་ཡུལ་སོགས་གང་སར་སྐུའི་འཁྲུངས་སྐར་སྲུང་བརྩི་གནང་བའི་སྐོར་བློ་བེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཤམ་ལ་གསན་རོགས་གནང། རྒྱ་གར་རྒྱལ་ས་ལྡི་ལི་རུ་གོང་ས་མཆོག་གི་འཁྲུངས་སྐར་སྲུང་བརྩི་ཞུ་བ་གི་ཐོག་ཁེ་ན་ཌ་གི་གཞུང་ཚབ་ཆེན་མོ་དང་ཨ་མི་རི་ཁ་གི་གཞུང་ཚབ་ཀྱི་སྐུ་ཚབ་པ་སོགས་ཕྱི་རྒྱལ་གྱི་གནད་ཡོད་མི་སྣ་མང་པོ་འཛོམས་ཡོད་པ་ལྡི་ལིའི་དོན་གཅོད་བློ་བཟང་ཤཱ་སི་ཏི་རི་ལགས་ནས་འགྲེལ་བརྗོད་གནང་གི་འདུག་བོད་མིའི་དབུ་ཁྲིད་ལ་གོང་ས་མཆོག་ཕྱི་ལུགས་སུ་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པ་གི་འཁྲུངས་སྐར་དགའ་སྟོན་དེ་འདི་ལོར་སྤྱི་ཟླ་བདུན་པ་གི་ཚེས་པ་དྲུག་གི་ཉི་མ་འཛམ་གླིང་ཡུལ་གྲུ་མང་པོ་གི་ནང་གནང་གི་ཡོད་པ་ལྟར། ཉི་མ་དེ་རུ་རྒྱ་གར་རྒྱལ་ས་ལྡི་ལི་གི་ནང་གི་ལྡི་ལི་དོན་གཅོད་ཁང་གིས་བཀོད་སྒྲིག་གནང་སྟེ། དགོང་ཚིགས་གསོལ་སྟོན་ཞིག་གནང་བ་གི་ཐོག་ཁེ་ན་ཌ་གི་གཞུང་ཚབ་ཆེན་མོ་དང་ཨ་མི་རི་ཁ་གི་གཞུང་ཚབ་ཀྱི་སྐུ་ཚབ་པ། སུད་སི་དང་ཨོ་སི་ཁྲུ་རི་ཡ་སོགས་རྒྱལ་ཁབ་མང་པོ་གི་སྐུ་ཚབ་པ་བཅས་བཅར་ཡོད་པ་མ་ཟད། རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་ཟུར་པ་དང་རྒྱལ་སྲུང་སློབ་སྟོན་པ་ཟུར་པ། བློན་ཆེན་ཟུར་པ་སོགས་མང་དག་ཅིག་ཕེབས་ཏེ། གོང་ས་མཆོག་གི་སྐུ་ཚེ་ཞབས་པད་བརྟན་པ་དང་མཛད་འཕྲིན་རྒྱས་པ་གི་སྨོན་འདུན་ཞུས་གནང་ཡོད་པ། ལྡི་ལིའི་དོན་གཅོད་བློ་བཟང Shastri ལགས་ནས་འགྲེལ་བརྗོད་གནང་གི་འདུག། གཞུང་ཚབ་ཁག་མང་པོ་ཞིག་གཞུང་ཚབ་རང་དང་དེའི་སྐུ་ཚབ་དུ་སོང་ཞིང། དགོང་མོ་གསོལ་སྟོན་དུ་དུས་ནས་ཕེབས་སོང། ད་ག་ནང་བཞིན་གྱི་རྒྱ་གར་གྱི་ད་ཅི་མི་སྣ་སྐར་ཚོགས་རེ་མང་པོ་ཞིག་ཕེབས་སོང། དེའི་ནང་གི་གལ་ཆེ་དེ་སྔོན་མ།

ཨ་རོན་ཤོ་རི་ལགས་སོགས་པ་ད་དེ་འདྲས་ཀྱི་གང་ལྟར་སྔོན་མ་རྒྱལ་བ་རིན་པོ་ཆེ་དང་ཨ་ནི་ག་སོགས་རེད་ཐུགས་འདྲིས་ཡོད་པ་དེ་འདྲས་མི་སྣ་མང་ཐག་ཆོད་ཅིག་ཨ་ནི་འདུག་སོང་ནས་དགོང་མོ་གསོལ་སྟོན་འདུག་སོང་ཆིབས་སྒྱུར་གནང་སོང་ཨ་ནི་ཁོང་ཚང་མ་གིས་གང་ལྟར་གཙོ་བོ་ནི་རྒྱལ་བ་རིན་པོ་ཆེ་སྐུ་ཚེ་བརྟན་པ་དང་ཨ་ནི་མཛད་འཕྲིན་གོང་ནས་གོང་དུ་འཕེལ་བའི་ཨ་ནི་སྨོན་ལམ་ཡོད་ཨ་ནི་གང་ལྟར་དེ་འདྲས་ཅིག་ནས་འཚམས་འདྲི་ཡོད་ཟེར་ནས་ཚང་མས་དེ་འདྲས་ཅིག་གསུང་སོང། ཡང་ཉི་མ་དེར་ཤར་ཕྱོགས་སིང་ག་པོར་རྒྱལ་ཁབ་དུ་དགའ་ལྡན་ཤར་རྩེ་འགྲོ་ཕན་གླིང་དང་འོད་དཔག་མེད་ཆོས་ཚོགས་གཉིས་ཀ་གི་སྒོ་ནས་བཀོད་སྒྲིག་གིས། ནང་བའི་ཆོས་ལ་དད་པ་བྱེད་མཁན་དང་གོང་ས་མཆོག་གི་རྗེས་འཇུག་པ་མང་པོས་ཀྱང་མགོན་པོ་གང་ཉིད་ཀྱི་འཁྲུངས་སྐར་སྲུང་བརྩི་གནང་བ་གི་ཐོག་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ནས་གཙོ་ཆེར་གོང་ས་མཆོག་གི་བྱམས་བརྩེ་དང། གཞན་ཕན་གྱི་བསླབ་བྱ་ཉམས་ལེན་བྱ་དགོས་པ་གི་ལམ་སྟོན་གནང་དོན། We should remember His Holiness' compassion, love. རིན་པོ་ཆེ་མཆོག་གིས་འཁྲུངས་སྐར་ལ་འཚམས་འདྲི་ཞུ་བ་དང་འབྲེལ་ང་ཚོས་གོང་ས་མཆོག་གི་བྱམས་བརྩེ་དང་སྙིང་རྗེ། སྐུ་ཚེ་ཧྲིལ་བོ་གི་རིང་འགྲོ་བ་མིའི་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་པ་སེམས་ནས་དྲན་དགོས་པ་དང། གོང་ས་མཆོག་གིས་སེམས་ཅན་ཐམས་ཅད་ཀྱི་དོན་དུ་སྐུ་ལས་ཚད་མེད་བསྐྱོན་པར་དྲིན་ལན་བསབ་པ་དང། ང་ཚོའི་མི་ཚེའི་ནང་ཁོང་གི་ལམ་སྟོན་ཁག་ཉམས་ལེན་གནང་གལ་ཆེན་པོ་རེད་ཅེས་ལམ་སྟོན་ཕེབས་ཡོད་སྐད། ཡང་ཉི་མ་དེར་ཨུ་རུ་སུ་གི་བྷུ་རེ་ཐི་སྤྱི་མཐུན་རྒྱལ་ཁབ་དུའང་ཨུ་རུ་སུ་དང་རྒྱ་ནག་གི་བར་དཔལ་འབྱོར་གྱི་འབྲེལ་བ་ཤུགས་ཆེ་ལ་བརྟེན་ནས་གོང་ས་མཆོག་གི་མཚན་ཤུགས་ཆེར་མ་འབོད་རོགས་ཞེས་རིག་གཞུང་བློན་ཆེན་གྱིས་ཁ་པར་བཏང་ཡོད་ནའང། གོང་ས་མཆོག་ནི་ཨུ་རུ་སུ་གི་ནང་པ་ཚོར་བཀའ་དྲིན་ཆེན་པོ་ཡིན་པ་དང་ཨུ་རུ་སུ་གི་རྩ་ཁྲིམས་སུ་ཆོས་དད་རང་དབང་ཡོད་པ་སོགས་ལུང་འདྲེན་གྱིས་བཤད་པར་བརྟེན་ནས་མཐའ་རུ་འཁྲུངས་སྐར་མཛད་སྒོ་ལ་ཁལ་མིག་དང་ཐོ་བ་བུ་རི་ཐི་དང་སོག་ཡུལ་སོགས་ནས་གནད་ཡོད་མི་སྣ་དང་མི་མང་ཉིས་སྟོང་བརྒལ་བས་མཉམ་ཞུགས་གནང་བ། ས་གནས་དེར་བཞུགས་གི་དགེ་བཤེས་བྱམས་པ་འཕྲིན་ལས་ལགས་ནས་འགྲེལ་བརྗོད་གནང་གི་འདུག། རིག་གཞུང་བཀའ་བློན་གྱིས་ང་ཚོའི་ཆོས་ཚོགས་ཀྱི་ཚོགས་གཙོར་ཕོན་སླེབས་བྱུང། ཨ་ནི་ཁྱེད་རང་ཚོ་མཛད་སྒོ་ཆེན་བྱས་པ་རེད་ཡིན་ནའི་ཕ་གི་ལ་སྐྱབས་མགོན་གྱི་མཚན་ཐོག་ཤུགས་ཆེན་པོ་ཞེ་པོ་མ་བཤད་རོགས་བྱེད་ལབ་འདུག།

རྩ་ཁྲིམས་ཐོབ་ཐང་ཐོབ་ཐང་ཡོད་རེད། དེ་ལབ་དུས་ཙམ་ནས་ཆོས་རིག་བཀའ་བློན་གྱིས་འོ་ད་དགེ་བཤེས་ལགས་ལབ་སོང་བདེན་པ་རེད་ད་ང་ཚོ་གཞུང་འབྲེལ་ཐོག་ནས་འདི་ཞིག་གཡམ་རྡོ་རྗེ་འདི་བས་ང་ཚོ་དཀའ་ངལ་འཕྲད་ཀྱི་འདུག་ཁྱེད་རང་ཚོ་གཞུང་འབྲེལ་མ་ཡིན་པའི་ཆོས་ཚོགས་རེད་ཁྱེད་རང་ཚོ་ཞིག་འགྲིག་རེད་ཟེར་ན་འགྲིག་ང་དགེ་བཤེས་རྣམས་བྱུང་བྱུང་མ་སོང། ཡང་ཨོ་སི་ཁྲེ་ལི་ཡ་གི་རྒྱལ་ས་ཁན་བི་ར་ཁུལ་དུ་གོང་ས་མཆོག་གི་འཁྲུངས་སྐར་སྲུང་བརྩི་ཞུ་བར། མངའ་སྡེའི་གྲོས་ཚོགས་འཐུས་མི་དང་གཞུང་ཚབ་མི་སྣ་སོགས་སྐུ་མགྲོན་གནད་ཡོད་མི་སྣ་བཞི་བཅུ་ལྷག་ཕེབས་ཡོད་པ་སོགས་ཨོ་སི་ཁྲེ་ལི་ཡ་གི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་ནས་འགྲེལ་བརྗོད་གནང་གི་འདུག། གཅིག་གྲོས་ཚོགས་འཐུས་མི། ཁོང་ཚོ་གསུམ་ཕེབས་ཡོད་རེད་གསུམ་ཀ་གིས་འདུག་སེ་ད་ང་ཚོས་གསུང་བཤད་གནང། གནང་སོང་ཨ་ནི་ཁོང་ཚོའི་འགྲོ་གཞིན་ན་ཨ་ནི་གསུང་བཤད་ལ་སྐུ་མདུན་ལ་ད་གཅིག་འཁྲུངས་སྐར་ལ་འཚམས་འདྲི་དང་ཨ་ནི་གཅིག་ག་རེ་བོད་པའི་གནས་ཚུལ་ལ་ང་ཚོས་ད་གང་འདྲ་གཅིག་གདུང་སེམས་མཉམ་སྐྱེད་ཡོད་འདི་ཚོ་བྱས་ཨ་ནི་ཡང་ཁོང་ཚོ་གྲོས་ཚོགས་འཐུས་མི་གཅིག་གིས་འདི་འདྲས་གསུངས། ག་རེ་ད་འདྲ་ཅིག་སྤྱིར་བཏང་ད་ཁོ་རང་བོད་ལ་འདི་འདྲའི་ཕེབས་མྱོང་མེད་དེ་བོད་འགྲོ་ཡ་གི་གོ་སྐབས་འདི་འདྲའི་གང་བྱུང་མ་སོང་ཡིན་ནའི་དེ་རིང་འདིར་སླེབས་དུས་ཙམ་པ་ཨ་ནི་ཅིག་བོད་པའི་གི་ད་ཅིག་ང་ཚོའི་རིག་གཞུང་འཁྲབ་སྟོན་བྱས་ཨ་ནི་སྐུ་མདུན་གི་ཅིག་མཛད་པ་ངོ་སྤྲོད་ཞུ་ཡས་དང་ཨ་ནི་སྐུ་མདུན་གི་ད་ཅིག་དགོངས་པ་ནང་བཞིན་ཡང་ང་ཚོའི་འདི་ནས་ང་རང་ཚོ་ངོས་ནས་ག་རེ་བྱེད་ཐུབ་འོས་པ་ན་ཟེར་ན་འདི་འདྲའི་འདྲ་བོ་ག་རེ་བྱས་པ་འདི་ཚོ་ཕར་ཅིག་ད་ཅིག་ངོ་སྤྲོད་བྱེད་དུས་ཙམ་པ་ཨ་ནི་བོད་ལ་ད་ང་ཚོ་འགྲོ་ཡ་གོ་སྐབས་བྱུང་ཡོད་མ་རེད་ཡིན་ནའི་དེ་རིང་དུ་ཚོར་བ་འདྲ་བོ་ཅིག། ཙག་ཅིག། བོད་ལ་སླེབས་པའི་ཚོར་བ་འདྲ་བོ་འདི་འདྲས་ཅིག་སོ་སོ་བོད་མཐོང་སོང་བསམ་བསམ་འདི་འདྲས་ཚོར་བ་འདི་འདྲས་བྱུང་སོང། འདི་འདྲས་བྱས་ནི་ཅིག་འདི་ག་འདྲས་ཡང་གྲོས་ཚོགས་འཐུས་མི་ད་ལྟ Emma Davidson ཨ་ནི་ཁོ་རང་ད་ལྟ། ལྗང་ཁུ་ཚོགས་པ་ནས་རེད་ཁོ་རང་གིས་ཡིན་ན་ཨ་ནི་ཅིག་དེ་བོད་པ་ཚོ་ཡོང་མཁན་ཚོས་ཨ་ནི་ཁན་བེ་ར་གི་ད་ཅིག། ཁ་རེ། དེའི་ནང་ལོགས་ལ་ཡང་ཅིག་ག་རེ Contribute ལ་འོ་ར་ད། ང་ཚོའི་ངོས་ནས་ཅིག་ཞབས་ཕྱི་འདྲ་བོ་འདི་འདྲས་དཔེ་ཡག་པོ་ཞུ་གི་འདུག་དེ་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཟེར་ལ་ནི་འོ་འདི་འདྲས་གསུངས་སོང་ག་འདྲ་ད་ལོ་འཁྲུངས་སྐར་འདི་ཨ་ནི་བསམ་པ་ནང་བཞིན་འདུག་གྲ་རྒྱས་པོ་ཞུ་ཡ་བྱས་རེད་ཨ་ནི་ཀོ་གྲ་རྒྱས་པོ་བྱས་ཡག་པོ་ཅིག་ནི་ཞུ་ཐུབ་སོང་ཟེར་ལ་ནི་འདི་ཞུ་ཡ་ཡིན་ནོ། གཞན་ཡང་བལ་བོའི་རྒྱལ་ཁབ་ཀྱི་ནང་དམ་བསྒྲགས་ཚད་བཀག་རྒྱ་ཆེན་པོ་ཡོད་ནའང། བལ་ཡུལ་དོན་གཅོད་ཀྱིས་ཆོག་མཆན་ཞུས་ཏེ་དུས་ཚོད་དེ་ཐུང་ཐུང་ཟིག་གི་ནང་ཆོག་མཆན་རག་པར་བརྟེན་ནས། ཨ་མི་རི་ཁ་གི་གཞུང་ཚབ་མི་སྣ་སོགས་ཆེད་བཅར་གྱིས་མཛད་རིམ་ལེགས་པར་བསྐྱང་ཐུབ་ཡོད་པ། བལ་བོའི་དོན་གཅོད་སློབ་དཔོན་སྤྲུལ་སྐུ་ནས་འགྲེལ་བརྗོད་གནང་གི་འདུག། དུས་ཚོད་དེ་ཅིག་ཧ་ཅང་གི་རིང་དྲགས་ཀྱི་འདུག་ཟེར་བྱས་ནས་བལ་ཡུལ་གཞུང་གི་ཉེན་རྟོག་པས་ཀྱིས་དེ་གླུ་གཞས་ཁ་ཤས་བཞེས་པ་འདུག་ཟེར་ནས་ཕྱོགས་བསྡུས་བྱེད་དགོས་བྱུང་སོང་ཟེར་མ་གཏོགས་གཞི་རྩའི་གིས་ང་ཚོ་ཡ་གི་སྐུ་པར་གདན་འདྲེན་ཞུས་པ་ནས་བྱས་བྱས་ག་འདྲ་བོད་ཀྱི་རྒྱལ་གླུ་བཏང་ཡ་རེད། བལ་བོའི་རྒྱལ་གླུ་བཏང་ཡ་རེད་དྲུག་ཅུ་དབྱངས་ལྡན་བཏང་ཡ་རེད་ད་ག་ནང་བཞིན་བལ་ཡུལ་བོད་ཀྱི་ལྷ་མོ་ཚོགས་པའི་གི་བཀྲ་ཤིས་ཞོལ་པ་དང་གཞས་སྣ་འཁྲབ་སྟོན་དང་ནི་ད་ག་ནང་བཞིན་ནི་ང་ཚོ་གི་ད་ཅིག་གི་གར་སོ་རེད་ཕྱི་རྒྱལ་གི་གཞུང་ཚབ་ཁག་ཆ་ཚང་འདུག་ཟེར་ཨ་ནི། ཨ་མི་རི་ཀས་གཙོས་པའི་གི་ཨ་མི་རི་ཀའི། གཞུང་ཚབ་གཞོན་པས་གཙོས་པའི་གི་ཨ་ནི་ཨེ་དེ་མིན་ཕྱི་རྒྱལ་གཞན་པའི་གཞུང་ཚབ་ཚང་མ་དུས་ཆེན་ལ་ཕེབས་སོང་ཟེར་ཞུ་ཡ་ཡིན། དཔེ་མི་སྲིད་པའི་ལེགས་གྲུབ་བྱུང་སོང་ཞུ་ཡ་ཡིན།
དེ་ལྟར་གོང་ས་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པ་གི་འཁྲུངས་སྐར་འདིར་འཛམ་གླིང་ས་ཕྱོགས་མང་པོར་གཞས་སྣ་ཞབས་བྲོ་གཟིགས་འབུལ་སོགས་ཀྱི་དགའ་སྟོན་ཙམ་མ་ཟད་དེ་ཉམ་ཐག་ལ་ཟས་སྦྱིན་དང་སྨན་བཅོས་ཀྱི་རོགས་རམ་བྱེད་པ་སོགས་གཞན་ཕན་གྱི་ཐབས་ལམ་སྣ་མང་གི་ཐོག་ནས་སྲུང་བརྩི་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་རྒྱང་སྲིང་ཞུ་ཡིན། ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཐུབ་བསྟན་དགའ་ཚལ་གླིང་དགོན་པར ྋགོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩིའི་མཛད་སྒོའི་ཆེད་ཕེབས་གནང་བའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་གི་ཡིན།
བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་བོད་མི་གནས་སྡོད་ཀྱི་ས་ཕྱོགས་མང་པོའི་ནང་སྲུང་བརྩི་གཟབ་རྒྱས་ངང་ཞུས་ཡོད་པ་བཞིན་འདི་ག་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་རྒྱལ་ས་ཨི་ཊ་ན་གྷར་ནང་རྟེན་གཞི་བྱས་པའི་ཐུབ་བསྟན་དགའ་ཚལ་གླིང་དགོན་པར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད་པ་དང་མཛད་སྒོའི་སྐུ་མགྲོན་དུ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པད་མ་མཁའ་འགྲོ་མཆོག་ཆེད་ཕེབས་གནང་ཡོད་པ་དང། སྐབས་དེར་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བར་འཛམ་གླིང་ཡོངས་ལ་བཀའ་དྲིན་བླ་ན་མེད་པ་བསྐྱངས་ཡོད་པ་དང་ལྷག་པར་དུ་ཁོང་འཚེ་མེད་ཞི་བའི་དེད་དཔོན་ཆེན་པོ་ཡིན་པ་སོགས་མང་ཚོགས་ལ་ངོ་སྤྲོད་དང ྋགོང་ས་མཆོག་སྐུ་ཚེ་ཡུན་རིང་བརྟན་པའི་ཆེད་དུ་ཁོང་སྐུ་སྒེར་དང་མི་དམངས་ཚང་མས་ཐུགས་སྨོན་ཞུ་གལ་ཆེ་བའི་སྐོར་གསུངས་ཡོད་པ་རྟ་དབང་དགོན་པའི་སློབ་དཔོན་ཟུར་པ་དགེ་བཤེས་ངག་དབང་ནོར་བུ་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།

དགོན་པའི་འཛིན་སྐྱོང་གི་བདག་གཉེར་ལོ་མང་རིང་ཨ་རུ་ནཱ་ཅལ་ཁྱོན་ཡོངས་ཀྱི་ནང་པའི་ཚོགས་ཆུང་ནས་གནང་ཡོད་པ་དང་བར་ལམ་ཞིག་ནས་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་གྱིས་འཛིན་སྐྱོང་གནང་མུས་ཡིན་འདུག་དེ་བཞིན་རྟ་དབང་ཁུལ་དུའང་སྐུའི་འཁྲུངས་སྐར་རྒྱལ་མཆོག་སྐུ་འཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་མཆོག་གི་འཁྲུངས་ཡུལ་གནས་མཆོག་ཨུ་རྒྱན་གླིང་དུ་སྐུ་མགྲོན་གཙོ་བོ་མངའ་སྡེའི་གྲོས་ཚོགས་འཐུས་མི་ཚེ་རིང་བཀྲ་ཤིས་ལགས་དང་ས་གནས་རྫོང་དཔོན། དེ་བཞིན་གནད་ཡོད་མི་སྣ་མང་དག་ཞིག་ཆེད་ཕེབས་ཀྱིས་སྲུང་བརྩི་ཞུས་ཡོད་པ་དང་སྐབས་དེར་སྐུ་མགྲོན་གཙོ་བོ་མངའ་སྡེའི་གྲོས་ཚོགས་འཐུས་མི་ཚེ་རིང་བཀྲ་ཤིས་ལགས་ཀྱིས་ང་ཚོ་ཚང་མས་མུ་མཐུད་ནས་གོང་ས་མཆོག་གི་བཀའ་དགོངས་སྒྲུབ་དགོས་སྐོར་དང་ནང་པའི་རིག་གནས་དང་བོད་པའི་སྐད་ཡིག་ཐོག་སྦྱང་བརྩོན་གནང་རྒྱུ་གལ་ཆེ་ཡིན་པ་གསུངས་ཡོད་སྐོར་དགེ་བཤེས་ངག་དབང་ནོར་བུ་ལགས་ཀྱིས་མུ་མཐུད་གསུངས་དོན། ཨ་ནེ་སྐྱབས་མགོན་རིན་པོ་ཆེ་ས་གནས་ལ་ཞབས་སོར་འཁོད་པ་ཡིན་ནའང་འདྲ་དེ་ནང་བཞིན་གནས་མཆོག་རྡོ་རྗེ་གདན་དང་ས་ཆ་ག་བ་ལ་ཡ་བྱས་པ་དང་དེ་འབྲེལ་གྱི་བཀའ་ཆོས་སྐབས་རིང་ནས་ང་རང་ཚོ་ནང་པ་མི་ཞིག་ཡིན་པའི་ཆ་ནས་ནང་པའི་གི་སྡེ་དགེ་དང་རིག་གནས་བོད་ཡིག་སྦྱང་ཡག་ལ་སོགས་པའི་དེ་དག་དེ་ཞེ་པོ་གལ་ཆེན་པོ་བཀའ་ཕེབས་ཀྱི་ཡོ་རེད་དེ་གའི་དེ་ད་ལྟ་བར་དུ་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་གི་ཉིས་སྟོང་བཅུ་བདུན་བཀའ་ཕེབས་ནས་ཞེ་དྲག་འུར་རྟ་པ་དང་སྦྱང་ཡོ་རེད་གཞུང་གི་ཐོག་ནས་དེ་ལ་དོ་སྣང་བྱེད་ཀྱི་ཡོ་རེད་རོགས་པ་བྱེད་ཀྱི་ཡོ་རེད།

གཞོན་སྐྱེས་ཁག་ཅིག་ལས་གྲུབ་པའི་མོན་ཡུལ་སློབ་ཕྲུག་ཚོགས་པའི་གོ་སྒྲིག་ཐོག་སྐུའི་འཁྲུངས་སྐར་ཉིན་ཁོར་ཡུག་སྲུང་སྐྱོབ་སླད་ཤིང་སྣ་འདེབས་འཛུགས་དང་རྟ་དབང་རྫོང་གི་སྨན་ཁང་ནང་ཁྲག་གི་དཀའ་ངལ་འཕྲད་བཞིན་པའི་ནད་པ་ཚོ་ལ་ཁྲག་སྦྱིན་གྱི་གཞན་ཕན་གྱི་ལས་འགུལ་སྤེལ་ཡོད་པ་རེད་འདུག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།
ཡང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཀྱིས་འགོ་ཁྲིད་གནང་བའི་གོང་ས་མཆོག་གི་སྐུའི་འཁྲུངས་སྐར་མཛད་སྒོའི་ཐོག་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨོ་ཛ་ར་ཛེ་ཡཱ་ལགས་ནས་ཨ་རིའི་གཞུང་ནས་བོད་དོན་ལ་འགྱུར་བ་མེད་པའི་རྒྱབ་སྐྱོར་བརྟན་པོ་ཡོད་ཅེས་ནན་བརྗོད་གནང་ཡོད་པའི་སྐོར་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྤྱི་ཟླ་བདུན་པའི་ཚེས་དྲུག་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་བྱང་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་དུ་སྲུང་བརྩི་ཞུས་གནང་ཡོད་པ་དང། སྐབས་དེར་ཨ་མེ་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨཱ་ཛི་ར་ཛི་ཡཱ་ལ་སྐུ་མགྲོན་གཙོ་བོར་གདན་ཞུས་ལྟར་ཁོང་གིས་སྐབས་དེར། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་ཚབ་ཞུས་ཏེ་ངོས་རང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུའི་གོ་སྐབས་ཐོབ་པར་ཧ་ཅང་དགའ་པོ་བྱུང། ངོས་རང་ཆ་མཚོན་ན་ན་ནིང་ཕྱི་ཟླ་ལྔ་པའི་ནང་བཞུགས་སྒར་རྡ་རམ་ས་ལར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དངོས་སུ་མཇལ་ཁ་ཞུ་རྒྱུའི་གོ་སྐབས་ཐོབ་བྱུང་ལ ྋགོང་ས་མཆོག་ནི་འཛམ་བུ་གླིང་འདིའི་ནང་ཆོས་ཕྱོགས་ཀྱི་དབུ་ཁྲིད་བླ་ན་མེད་པ་ཞིག་ཡིན་པ་དང་གོང་ས་མཆོག་གི་སྐུ་ཚེ་རིང་པོ་འཛམ་བུ་གླིང་ནང་མཐུན་སྒྲིལ་དང་ཞི་བདེ་གོང་སྤེལ་གྱི་དགོངས་གཞི་དེར་ངོས་རང་ལ་ཡང་སེམས་འགུལ་ཆེན་པོ་ཐེབས་སོང། དེ་བཞིན་ཁོང་གི་སྐུ་ཡི་འཁྲུངས་སྐར་གྱི་བཀྲ་ཤིས་པའི་ཉིན་མོ་འདིར། ཨ་མི་རི་ཀའི་གཞུང་གི་ངོས་ནས་བོད་མི་ཚོས་རང་རེའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། སྐད་ཡིག་སོགས་མི་ཉམས་རྒྱུན་འཛིན་གྱིས་བོད་མིའི་ངོ་བོ་གཅེས་སྲུང་ཆེད་འབད་བརྩོན་ལྷོད་མེད་གནང་བཞིན་པར་མུ་མཐུད་རྒྱབ་སྐྱོར་གནང་རྒྱུ་ཡིན་ཞེས་ནན་བརྗོད་གནང་སོང། དེ་ཡང་ད་རེས་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་ནང་སྲུང་བརྩི་ཞུས་པའི་སྐུ་ཡི་འཁྲུངས་སྐར་འདི་ནི་བྱང་ཨ་རིའི་སྐུ་ཚབ་དོན་གཅོད་གཙོས་པའི་ཨ་རི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་བྱས་པའི་རྒྱལ་སྤྱི་བོད་དོན་ལས་འགུལ་ཁང་དང། ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་རིགས་ཚོགས་པ་བཅས་ཐུན་མོང་གིས་གོ་སྒྲིག་གནང་བ་ཞིག་ཆགས་ཀྱི་འདུག། ཡང་གོང་ས་མཆོག་གི་སྐུ་ཡི་འཁྲུངས་སྐར་ཉིན་གྱི་སྔ་དྲོ་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པ་དང་རྭ་རྒྱ་ཐེག་ཆེན་ནང་བསྟན་རིག་གཞུང་གླིང་གཉིས་མཉམ་འབྲེལ་གྱི་ཡང་གོ་སྒྲིག་འོག་ས་གནས་བོད་མི་རྣམས་ནས་རྭ་རྒྱ་ཆོས་ཚོགས་སུ་འདུ་འཛོམས་ཀྱིས་རྒྱལ་བའི་ཞབས་བརྟན་དང་རླུང་རྟ་སྒྲེང་འཛུགས་ཀྱི་ལྷ་གསོལ་ཕུལ་ཡོད་པ་རེད། སྐབས་དེར་ས་གནས་བོད་ཡིག་སློབ་གྲྭའི་སློབ་ཕྲུག་ཕ་མ་རྣམས་ནས་གླུ་གར་འཁྲབ་སྟོན་དང་ཕྱི་ལུགས་ལྟར་འཁྲུངས་སྐར་གྱི་མངར་ཟས་ལ་རོལ་ནས་དུས་ཆེན་སྲུང་བརྩི་ཞུས་གནང་ཡོད། ཡང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དྲ་རྒྱའི་སྟེང་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུའི་འཁྲུངས་སྐར་གྱི་མཛའ་བརྩེའི་འཚམས་འདྲི་ཞུས་ཡོད་པ་དང། དེ་ཡི་ནང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཁེངས་དྲེགས་མེད་པའི་བྱམས་བརྩེ་ནི་འཛམ་གླིང་ནང་གི་མི་མང་པོར་མིག་དཔེ་ཡར་ལྟ་ཞུ་ཡུལ་དུ་གྱུར་ཡོད་པ་མ་ཟད་ངོས་རང་སྒེར་ལ་ཡང་མཚོན་ན་ཁོང་གི་ཞི་བདེ་དང་འཚེ་མེད་ཞི་བའི་འགྱུར་མེད་ཀྱི་ཆོད་སེམས་ལ་རྟག་ཏུ་ཡི་རངས་ཞུ་རྒྱུ་ཡིན་ཞེས་གསུངས་འདུག་ལྷག་པར་དུ་ཨ་རི་ཕྱི་སྲིད་དྲུང་ཆེའི་མཚན་ཐོག་ཏུ་སྤེལ་བའི་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་ལ་འཚམས་འདྲི་ཞུ་བའི་ཡོངས་ཁྱབ་གསར་འགོད་བསྒྲགས་གཏམ་དེ་ཡི་ནང། བོད་ཀྱི་སྐད་ཡིག་དང་རིག་གཞུང་ཆོས་ཕྱོགས་ཀྱི་ངོ་བོ་སྲུང་སྐྱོབ་སྤྱི་དང། བྱེ་བྲག་ཏུ་བོད་མི་ཚོས་རང་གི་ཆོས་ཕྱོགས་ཀྱི་དབུ་ཁྲིད་རང་དབང་གི་ཐོག་ནས་འདེམས་བསྐོ་ཞུ་བ་དང་སོ་སོའི་ཆོས་ཕྱོགས་ཀྱི་དབུ་ཁྲིད་ལ་དད་མོས་ཞུ་བའི་རང་དབང་བཅས་ལ་ཨ་མི་རི་ཀའི་གཞུང་གི་ངོས་ནས་འགྱུར་མེད་ཀྱི་རྒྱབ་སྐྱོར་ཞུ་བཞིན་ཡོད་ཅེས་གསུངས་འདུག། གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། སོ་ལོ་མོན་གླིང་ཕྲན་ཡུལ་གྲུའི་དབུ་ཁྲིད་རིང་མིན་གཟའ་འཁོར་གཅིག་ཙམ་རིང་རྒྱ་ནག་ཏུ་ཕེབས་ནས་རྒྱ་ནག་དང་ཡུལ་དེའི་དབར་གྱི་འབྲེལ་ལམ་དེ་བས་བཟང་ཕྱོགས་སུ་བསྒྱུར་ཐབས་བྱེད་བཞིན་པའི་སྐོར་སོ་ལོ་མོན་གླིང་ཕྲན་ཡུལ་གྲུའི་ཕྱི་སྲིད་ལས་ཁང་གི་དཔོན་རིགས་ཤིག་ནས་ར་སྤྲོད་བྱས་ཡོད་འདུག་སོ་ལོ་མོན་གླིང་ཕྲན་ཡུལ་གྲུའི་སྲིད་བློན་གཟའ་འཁོར་འདིའི་གཟའ་མཇུག་ཏུ་རྒྱ་ནག་ནང་ཕེབས་རྒྱུ་དང། དེ་ཡང་གླིང་ཕྲན་ཡུལ་གྲུ་དེའི་སྲིད་བློན་འདས་པའི་ལོ་ངོ་བཞིའི་ནང་རྒྱ་ནག་ནང་ཕེབས་ཐེངས་གཉིས་པ་དེ་ཡིན་ཞིང། དེའི་ཐོག་ནས་ཨ་རི་དང་རྒྱ་ནག་དབར་ཞི་བདེ་རྒྱ་མཚོའི་གླིང་ཕྲན་ཁུལ་གྱི་འགྲན་རྩོད་ཡང་ཇེ་ཆེར་འགྲོ་བཞིན་པ་མཚོན་ཐུབ་ཀྱི་ཡོད་པ་རེད། རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་ཝང་ཝེ་པིན་གྱིས་གཟའ་ཕུར་བུའི་ཉིན་གསར་འགོད་ལྷན་ཚོགས་ཐོག་སོ་ལོ་མོན་གླིང་ཕྲན་ཡུལ་གྲུའི་སྲིད་བློན་རྒྱ་ནག་ནང་དུས་ཡུན་གཟའ་འཁོར་གཅིག་ཙམ་རིང་འཚམས་གཟིགས་སུ་ཕེབས་རྒྱུའི་ཕྱིར་བསྒྲགས་བྱས་ཡོད་པ་དང། ཡིན་ནའང་ད་ལྟའི་ཆར་སོ་ལོ་མོན་ཕྱི་སྲིད་ལས་ཁང་གི་དཔོན་རིགས་ཤིག་གིས་བྷི་ནར་ཉུས་གསར་འགྱུར་བརྒྱུད་ལམ་ལ་ཡུལ་དེའི་སྲིད་བློན་གཟའ་ཉི་མའི་ཉིན་པེ་ཅིན་དུ་ཕེབས་རྒྱུའི་སྐོར་བརྗོད་པ་ལས་སོ་ལོ་མོན་སྲིད་གཞུང་གིས་དེའི་ཐད་ད་ལྟའི་ཆར་གསལ་བསྒྲགས་སོགས་གང་ཡང་སྤེལ་མེད་པ་རེད། རྒྱ་ནག་གི་ཕྱི་སྲིད་དཔོན་རིགས་ཝང་དབྱིས་ཀྱིས་གསར་འགོད་ལྷན་ཚོགས་ཐོག། རྒྱལ་ཁབ་གཉིས་ཀྱི་དཔོན་རིགས་དབར་ལ་ཕྱོགས་གཉིས་ཀྱི་འབྲེལ་ལམ་དང་དེ་བཞིན་ཕྱོགས་གཉིས་ཀས་དོ་ཁུར་བྱེད་སའི་རྒྱལ་སྤྱི་དང་མངའ་ཁུལ་གྱི་གནད་དོན་ཁག་གི་ཐོག་ལ་བསམ་ཚུལ་སྤེལ་རེས་གནང་རྒྱུ་ཡིན་ཞིང། སོ་ལོ་མོན་གྱི་སྲིད་བློན་རྒྱ་ནག་གི་རྒྱལ་ས་པེ་ཅིན་དང་དེ་བཞིན་ཅང་སུའུ་དང་ཀོང་ཏུང་ས་གནས་ནང་ཕེབས་རྒྱུ་ཡིན་པའི་སྐོར་བརྗོད་ཡོད་འདུག་མི་འབོར་འབུམ་བདུན་ལྷག་ཡོད་པའི་སོ་ལོ་མོན་གླིང་ཕྲན་ཡུལ་གྲུ་དེ་བཞིན་རྒྱ་ནག་དང་ཨ་རིའི་དབར་ལ་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་འགྲན་རྩོད་ཁྲོད་གལ་འགངས་ཆེ་བའི་གླིང་ཕྲན་ཡུལ་གྲུ་ཞིག་ཆགས་ཡོད་པ་དང།

མཛད་སྒོའི་ཐོག་བལ་ཡུལ་ནང་ཡོད་པའི་ཕྱི་རྒྱལ་གཞུང་ཚབ་ཁག་གི་སྐུ་ཚབ་དང་ལས་བྱེད་དེ་བཞིན་རྒྱལ་སྤྱིའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ། དགོན་སྡེ་གྲྭ་ཚང་གི་སྐུ་ཚབ། ཧི་མ་ལ་ཡའི་རི་རྒྱུད་མི་རིགས་བོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པའི་སྐུ་ཚབ་སོགས་མི་མང་ཉིས་སྟོང་ཙམ་རྒྱལ་ས་ཀ་ཐ་མན་ཌུ་རྣམ་རྒྱལ་སློབ་གྲྭའི་ནང་འདུ་འཛོམས་ཐོག་འཁྲུངས་སྐར་སྲུང་བརྩི་ཞུས་འདུག་ལ། རེས་གཟའ་པ་སངས་ཉིན་བལ་ཡུལ་ལྷ་མོ་ཚོགས་པས་ལྷ་མོ་འཁྲབ་སྟོན་ཡང་གནང་འདུག་བལ་ཡུལ་དོན་གཅོད་རྩིབས་རི་ལོ་པཎ་སྤྲུལ་སྐུ་མཆོག་གིས་འགྲེལ་བརྗོད་གནང་གི་འདུག།
གཞི་རྩའི་གི་ང་ཚོ་ཡག་གི་སྐུ་པར་གདན་འདྲེན་ཞུས་པ་ནས་བྱས་བྱས་གང་ལྟར་བོད་ཀྱི་རྒྱལ་གླུ་བཏང་ཡ་རེད། བལ་བོའི་རྒྱལ་གླུ་བཏང་ཡ་རེད་དྲུག་བཞི་དབྱངས་ལྡན་བཏང་ཡ་རེད་ད་ག་ནང་བཞིན་བལ་ཡུལ་བོད་ཀྱི་ལྷ་མོ་ཚོགས་པའི་གི་བཀྲ་ཤིས་ཞོལ་པ་དང་གཞས་སྣ་འཁྲབ་སྟོན་དང་ནི་ད་ག་ནང་བཞིན་ནི་ང་ཚོ་གི་ད་ཅིག་གི་གར་སོ་རེད་ཕྱི་རྒྱལ་གི་གཞུང་ཚབ་ཁག་ཆ་ཚང་འདུག་ཟེར་ནི། གར་སོ་ཨ་མི་རི་ཀའི་གཙོས་པའི་གི་ཨ་མི་རི་ཀའི། གཞུང་ཚབ་གཞོན་པས་གཙོས་པའི་གི་ཨ་ནི་ཨ་དེ་མིན་ཕྱི་རྒྱལ་གཞན་པའི་གཞུང་ཚབ་ཚང་མ་འདུག་ཟེར་ནས་ཕེབས་སོང་ཟེར་ཞུ་ཡ་ཡིན། དཔེ་མི་སྲིད་པའི་ལེགས་གྲུབ་བྱུང་སོང་ཞུ་ཡ་ཡིན། གནམ་གཤིས་ཚ་དྲོད་ཧ་ཅང་ཆེ་བའི་རྐྱེན་གྱིས་རྒྱ་ནག་གི་གྲོང་ཁྱེར་མང་པོ་ཞིག་གིས་མཁའ་ཐོག་གཏོར་རྒོལ་ལས་ཡིབ་ས་སྒོ་ཕྱེ་ནས་ཚ་དྲོད་ལས་གཡོལ་ཐབས་བྱེད་བཞིན་ཡོད་འདུག། གཟའ་པ་སངས་ཉིན་རྒྱ་ནག་གི་ས་གནས་མི་ཉུང་བ་ཞིག་ནང་ཚ་དྲོད་ཧ་ཅང་རྒྱས་ཏེ་མིའི་ཚེ་སྲོག་ལ་ཉེན་ཚབས་བཟོ་བཞིན་ཡོད་པར་བརྟེན་རྒྱ་ནག་གི་གྲོང་ཁྱེར་མི་ཉུང་བ་ཞིག་ནང་མཁའ་ཐོག་གཏོར་རྒོལ་ལས་ཡིབ་ས་ཁག་སྒོ་ཕྱེ་ནས་ས་གནས་མང་ཚོགས་ཚོར་ཚ་དྲོད་ལས་གཡོལ་རྒྱུའི་མཐུན་རྐྱེན་སྤྲོད་བཞིན་ཡོད་པ་རེད། རྒྱ་ནག་གི་བྱང་ཕྱོགས་ས་ཁུལ་དུ་ཉིན་གྲངས་ཁ་ཤས་རིང་བསྟུད་མར་ཚ་དྲོད་རྒྱས་པ་དང་ཆར་ཞོད་མེད་པའི་གནས་སྟངས་ཆགས་ཡོད་ཅིང། རྒྱ་ནག་གནམ་གཤིས་སྔོན་བརྡ་ལྟེ་གནས་ཁང་གི་གྲངས་ཚད་གཞིར་བཞག་བྱས་ན།

རྒྱ་ནག་གི་གོང་མའི་ཕོ་བྲང་དུ་སྣེ་ཤན་བྱེད་པའི་སྐབས་ཚ་དྲོད་ཀྱིས་རྐྱེན་འདས་སུ་ཕྱིན་ཡོད་པ་དང། གཟའ་ཟླ་བ་སྔོན་མ་པེ་ཅིན་ནང་བུད་མེད་ཞིག་ཡང་ཚ་དྲོད་ཀྱི་རྐྱེན་པས་རྐྱེན་འདས་སུ་ཕྱིན་ཡོད་པ་རེད། དབྱར་ཁ་ཚ་དྲོད་ཆེ་བའི་གྲོང་ཁྱེར་ཆེ་ཁག་ཁྲུང་ཆིང་སོགས་ནང་ལ་ཡང་ཚ་དྲོད་ལས་ཉེན་གཡོལ་གྱི་ས་འོག་ཡིབ་ས་བསྐྲུན་བཞིན་ཡོད་འདུག་མཁའ་ཐོག་གཏོར་རྒོལ་ལས་ཡིབ་ས་ཟེར་བ་དེ་ཡང་ཐོག་མར་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་ལོར་ཉི་ཧོང་གིས་རྒྱ་ནག་ལ་དམག་འཐབ་བྱེད་པའི་སྐབས་རྒྱ་ནག་གི་གྲོང་ཁྱེར་མང་པོའི་ནང་མཁའ་ཐོག་ནས་བཙན་འཛུལ་བྱེད་སྲིད་པར་འགོག་ཐབས་ཀྱི་ས་འོག་ཉེན་གཡོལ་ཡིབ་ས་བསྐྲུན་ཡོད་པ་དང། དེའི་རྗེས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོ་མཇུག་ཙམ་དུ་རྒྱ་ནག་དང་ཨུ་རུ་སུའི་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་ནས་རྒྱ་ནག་གིས་པེ་ཅིན་སོགས་ནང་མཁའ་ཐོག་ནས་གཏོར་རྒོལ་ཕོག་སྲིད་པར་ཉེན་ཚབས་ཀྱིས་ཉེན་གཡོལ་གྱི་ས་འོག་ཡིབ་ས་དེ་རིགས་བསྐྲུན་ཡས་སླར་གསོ་བྱས་ཡོད་འདུག། ཧོང་ཀོང་ཉེན་རྟོག་པས་གསར་འགོད་ལྷན་ཚོགས་ཐོག་ཕྱི་རྒྱལ་དུ་ཡོད་པའི་དམངས་གཙོ་དོན་གཉེར་བ་བརྒྱད་ཀྱི་གནས་ཚུལ་མཁོ་སྤྲོད་དང་འཛིན་བཟུང་བྱེད་ཕྱོགས་སོགས་ཀྱི་མཐུན་འགྱུར་བྱས་པ་ཡིན་ན། མི་རེར་བྱ་དགའ་ཧོང་ཀོང་དངུལ་སྒོར་འབུམ་གཅིག་སྤྲོད་རྒྱུ་ཡིན་པའི་གསལ་བསྒྲགས་བྱས་པའི་རྗེས་ཧོང་ཀོང་ཉེན་རྟོག་པས་འཇུ་བཟུང་བྱས་པའི་མིང་ཐོའི་ནང་གི་དམངས་གཙོའི་དོན་གཉེར་བ་དང་འབྲེལ་བ་ཡོད་པའི་ཉེས་མིང་འོག་ཁྱོན་མི་ལྔ་འཛིན་བཟུང་བྱས་ཡོད་འདུག་ལོ་ན་ཉི་ཤུ་ལ་སོན་པའི་ཁཱ་ཝིན་ཆུའུ་ཕྱི་ཚེས་དྲུག་ཉིན་ཧོང་ཀོང་ཉེན་རྟོག་པས་འཛིན་བཟུང་བྱས་པ་དང། ཁོང་ཡང་གཟའ་འཁོར་འདིའི་ནང་ཉེན་རྟོག་པས་འཛིན་བཟུང་བྱས་པའི་མི་ལྔ་པ་དེ་ཆགས་ཡོད་པ་རེད། ཧོང་ཀོང་ཉེན་རྟོག་པས་བཤད་ན་ཆུའུ་དང་ཕྱིའི་རྒྱལ་ཁབ་ལ་ཡོད་པའི་ཧོང་ཀོང་དམངས་གཙོ་དོན་གཉེར་བ Nathan Law བར་འབྲེལ་བ་ཡོད་པ་དང། ངན་པ་ལག་སྦྲེལ་བྱས་པའི་ཉེས་མིང་ཐོག་འཛིན་བཟུང་བྱས་པ་ཞིག་རེད་འདུག། ཉེ་ཆར་ཧོང་ཀོང་ཉེན་རྟོག་པས་ཕྱིའི་སྟོབས་ཤུགས་ལ་ངན་འབྲེལ་བྱས་ནས་རྒྱལ་ཁབ་བདེ་འཇགས་ལ་ཉེན་ཁ་བཟོས་པའི་ཉེས་མིང་བཀལ་ནས་མི་བཞི་འཛིན་བཟུང་བྱས་ཡོད་པ་བཅས་ཁྱོན་མི་ལྔ་འཛིན་བཟུང་བྱས་འདུག་ཧོང་ཀོང་ཉེན་རྟོག་པས་འཇུ་བཟུང་བྱེད་རྒྱུའི་མིང་ཐོའི་ནང་གི་དབྱིན་ཡུལ་ནང་གནས་སྡོད་བྱེད་པའི་ཧོང་ཀོང་དམངས་གཙོ་དོན་གཉེར་བ་ཧྥིན་ལའོ་ཡོད་པ་དང་ཁོང་གིས་རེས་གཟའ་ལྷག་པའི་ཉིན་གསར་འགོད་པ་ཚོར་དབྱིན་ཡུལ་གཞུང་གིས་དབྱིན་ཇིའི་ས་ཐོག་ནས་རྒྱ་ནག་གཞུང་གིས་ཧོང་ཀོང་དམངས་གཙོ་དོན་གཉེར་བ་ཚོར་བཙན་ཁྲིད་བྱས་པ་ཡིན་ན་བཙན་ཁྲིད་བྱེད་མཁན་གྱི་ཁྲིམས་ལུགས་ལྟར་ཐག་གཅོད་བྱེད་དགོས་པ་ཞེས་གསུངས་འདུག། ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གི་ཁྲོམ་རའི་ཚོང་འབྲེལ་བྱེད་ཕྱོགས་ལ་བསྒྱུར་བཅོས་གཏོང་དགོས་འདུག་ཅེས་གསུངས་ཏེ་རྒྱ་ནག་གི་བྱ་སྤྱོད་ལ་སྐྱོན་བརྗོད་གནང་ཡོད་འདུག་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ཆེན་མོ་ལྕམ་ཇེ་ནེད་ཡེ་ལིན་མཆོག་རྒྱ་ནག་ལ་འཚམས་གཟིགས་གནང་བཞིན་ཡོད་པ་ནས་ཚེས་དྲུག་ཉིན་རྒྱ་ནག་ནང་ལ་ཡོད་པའི་ཨ་རིའི་ཚོང་འབྲེལ་མཐུན་ཚོགས་ཀྱི་འདུ་འཛོམས་ཐོག་གཏམ་བཤད་གནང་བའི་ནང། ཁོང་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཉེ་འབྲེལ་ཆེན་པོ་ཡོད་མཁན་དཔལ་འབྱོར་སློབ་སྟོན་ཟུར་པ་ལིའུ་ཧྭ་དང་རྒྱ་ནག་གི་དབུས་དངུལ་ཁང་ཆེན་མོའི་འགན་འཛིན་དང་མཇལ་འཕྲད་གནང་བའི་སྐབས་རྒྱ་ནག་གི་ངོས་ནས་ཨ་རིའི་ཚོང་དོན་ཚན་པ་ཁག་ཅིག་གི་ཐོག་ལ་ཉེས་ཆད་འགེལ་བ་དང་ཁྲོམ་རའི་ཚོང་འབྲེལ་བྱེད་ཕྱོགས་ཀྱི་ཐོག་ནས་ལུགས་མཐུན་ཆགས་ཀྱི་མེད་པ་སོགས་དེ་དག་ཐད་རྒྱ་ནག་གི་ངོས་ནས་འགྱུར་བ་མ་གཏོང་བ་ཡིན་ན་ཨ་རིས་དེར་གཞིགས་ནས་གདོང་ལེན་གནང་གི་རེད་ཅེས་གསུངས་ཡོད་པ་ལུང་འདྲེན་དང་འབྲེལ་གསུངས་ཡོད་འདུག། རྩ་བའི་ནོར་སྲིད་བློན་ཆེན་མཆོག་རྒྱ་ནག་ལ་འཚམས་གཟིགས་ཕེབས་དགོས་དོན་ནི་རྒྱལ་ཁབ་གཉིས་དབར་ཡོད་པའི་མི་མཐུན་པའི་གནད་དོན་རྣམས་སེལ་ཐབས་ཡིན་ན་ཡང་དེ་ཙམ་གྱི་དོན་འབྲས་སོན་པ་ཞིག་ཡོང་རྒྱུའི་རེ་བ་མེད་ལུགས་དཔྱད་ཞིབ་བྱེད་ཀྱི་ཡོད་འདུག་ལ། ད་རེས་རྒྱ་ནག་གི་དཔལ་འབྱོར་ལས་ཁུངས་ཀྱིས་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང། ཨ་རིའི་ངོས་ནས་ཕྱོགས་གཉིས་ཀའི་ཁེ་ཕན་ལ་བསམ་ཤེས་ཀྱིས་ཁོར་ཡུག་ཡག་པོ་བསྐྲུན་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་བཀོད་ཡོད་འདུག་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་མཆོག་གཟའ་པ་སངས་ཉིན་རྒྱ་ནག་གི་སྲིད་བློན་དང་མཇལ་འཕྲད་གནང་ཡོད་པ་རེད། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཧྥ་རན་སི་དང་བྷར་སེལ་སྐུ་ཚབ་དོན་གཅོད་ཁང་གཉིས་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩིའི་མཛད་སྒོའི་ཐོག་གྲོས་ཚོགས་འཐུས་མི་དང་གནད་ཡོད་མི་སྣ་མང་དག་ཞིག་ཕེབས་ཡོད་པའི་སྐོར་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དང་ཡོ་རོབ་བོད་མི་སྤྱི་འཐུས་རྒྱ་མཚོ་ལགས་རྣམ་གཉིས་ལ་བཀའ་འདྲི་ཞུས་ཏེ་ཕྱོགས་བསྒྲིགས་ཞུས་པ་ཞིག་རིག་འཛིན་ཆོས་སྒྲོན་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།
ཕྱི་ཟླ་བདུན་པའི་ཚེས་དྲུག་ཉིན་མོ་འདི་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་ན་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་ཁྱད་པར་ཅན་གྱི་ཉིན་མོ་ཞིག་ཡིན་པ་རེད། དུས་ཚོད་ཉིན་མོ་སྔ་རྗེས་སུ་འཛམ་གླིང་ས་ཕྱོགས་གང་སར་སྲུང་བརྩི་ཞུས་ཡོད་པ་ལྟར་ཧྥ་རན་སིའི་གྲོས་ཚོགས་ཀྱི་ཚོགས་ཁང་ནང་ཧྥ་རན་སིའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཧྥ་རན་སི་ནང་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཡན་ལག་ལས་ཁུངས་གཉིས་ཟུང་འབྲེལ་གྱི་ཐོག་ནས་སྲུང་བརྩི་ཞུས་འདུག་དེའི་ཐད་ཧྥ་རན་སིའི་རྒྱལ་ས་པེ་རིས་ན་བཞུགས་པའི་ཡུ་རོབ་བོད་མི་མང་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་སུ་བཀའ་འདྲི་ཞུས་པའི་སྐབས་ཁོང་གིས། རྩ་བའི་ལོ་ལྟར་སྲུང་བརྩི་ཞུ་གི་ཡོད་ཀྱང་ལོ་འདིར་དམིགས་བསལ་ཧྥ་རན་སིའི་གྲོས་ཚོགས་འཐུས་མིའི་སྐུ་ཚབ་བཞུགས་སྒར་རུ་ཉེ་ཆར་འཚམས་གཟིགས་ཕེབས་པ་དང་འབྲེལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་ཁ་ཞུས་པར་བརྟེན་ཁོང་རྣམས་ནས་སྔར་ལས་ལྷག་པའི་ཆབ་སྲིད་ཙམ་མ་ཡིན་པར

ྋགོང་ས་མཆོག་གི་དགོངས་བཞེད་ལྟར་མ་འོངས་པ་འཚེ་མེད་ཞི་བ་དང་གྲོས་མོལ་བརྒྱུད་ནས་དཀའ་ངལ་སེལ་ཡ་ཐོག་ལ་གལ་ཆེན་པོ་ཡིན་པ་རྟོགས་ཤག་གཉིས་པ་དེ་ཁོ་རང་ཚོའི་མཐོང་ཚུལ་གསར་པ་དེ་བོད་འདི་ནི་ཤར་ཕྱོགས་ཨེ་ཤི་ཡ་གི་ཨ་ནི་ནང་ནས་རྒྱ་དཀར་ནག་གི་དབུས་སུ་ཡོད་པ་ཨེ་ཤི་ཡ་གི་གཙང་པོ་སྒང་གའི་རྒྱུད་དེ་བོད་ནས་ཡོང་གི་ཡོད་པ་དང་ཁོར་ཡུག་གི་ཐོག་ནས་རེད་མི་འབོར་དུང་ཕྱུར་གྱི་འཐུང་ཆུ་གི་ཐོག་ནས་རེད་དེ་འདྲ་མང་པོ་ཅིག་གི་ཐོག་ལ་བོད་དེ་གནད་འགག་ཆེན་པོ་ཡིན་པའི་ཆ་ནས་མི་མང་པོ་ཧྥ་རན་སི་ནང་བོད་ཀྱི་གནད་དོན་ཐོག་ལ་འཐབ་རྩོད་བྱས་ཏེ་སྔར་གྱི་ཐོག་ནས་ཆབ་སྲིད་ཐོག་ཞབས་ཕྱིར་བཅད་ཨི་ཨ་བྱང་བྱང་བྱས་ཏེ་གང་ལ་ནི་ཁོར་ཡུག་གི་ཐོག་ལ་དམིགས་བསལ་གྱི་དོ་སྣང་གཟབ་བཞེས་བྱས་བྱས་ཏེ་ཐོག་ལ་ཨོ་ལིན་གོ་སྤེ་གི་ཡིན་སི་ཏི་འདྲི་ཞོག་སྲུང་བརྩི་ཡག་པོ་བྱུང་སོང་ནི་ཁེ་ས་གྲོས་ཚོགས་འཐུས་མི་རྐང་ལ་འགའ་ཙམ་ཅིག་སླེབས་བཞག་དེ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་སྐུ་ཚབ་རེད་ཆོས་ཚོགས་ཁག་གི་སྐུ་ཚབ་རེད

དེ་དང་ཕྱོགས་མཚུངས་ཕྱི་ཟླ་བདུན་པའི་ཚེས་ལྔ་ཉིན་བར་སིལ་སྐུ་ཚབ་དོན་གཅོད་ཁང་ནས་སྐུའི་འཁྲུངས་སྐར་དུས་ཆེན་ཡུ་རོབ་སྤྱི་མཐུན་གྱི་མཛད་འཆར་དང་བསྟུན་ཏེ་སྔ་སྣུར་གྱིས་སྲུང་བརྩི་ཞུས་གནང་པ་དང་ཆབས་ཅིག་སྐབས་དེར་གོང་ས་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་འབྲེལ་བའི་པར་རིས་འགྲེམས་སྟོན་ཡང་གནང་འདུག་འདིའི་ཐད་བར་སིལ་བོད་ཀྱི་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ནས་གསུང་ཡག་ལ།

རྣམ་པ་ཆེ་ཨ་ནི། ད་རྒྱལ་སྤྱིའི་གི་ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ་གདན་འདྲེན་དང་ཨ་ནི་སྦེལ་ཇམ་གྱི་བོད་རིགས་ཚོགས་པའི་སྐུ་ཚབ་དང་ཨ་ནི་གཞུང་འབྲེལ་མ་ཡིན་པའི་ད་ལྟ་ང་ཚོ་བོད་པའི་ཚོགས་པ་གང་ག་ནས་ཨ་ནི་སྐུ་ཚབ་གདན་འདྲེན་ཞུས་ཡོད་རེད། སྐུ་མདུན་འཁྲུངས་སྐར་སྲུང་བརྩི་ཞུས་པའི་སྐབས་དེ་ཨ་ནི། ཨ་རིའི་གཞུང་ཚབ་ད་ལྟ་སྦེལ་ཇམ་དང་ཐད་ཀར་འབྲེལ་བ་གནང་མཁན་འདི་དང་ཨ་ནི་ཡང་གཞུང་ཚབ་གཞན་དག་འདི

ང་ཚོ་ད་ལྟ་གསོལ་སྟོན་འདི་དབུ་འཛུགས་མ་ཞུས་གོང་ནས་མཛད་སྒོ་འདིའི་སྐབས་དེ། རྭ་ཉག་དཔལ་སྤྲུལ་རིན་པོ་ཆེ་དང་དགེ་བཤེས་ཚེ་བརྟན་ལགས་ཀྱིས་ཞལ་འདོན་བྱེད་གནང་འདིའི་རྗེས་ནས་ངས་བཀའ་མོལ་ཐུང་ཐུང་ཞུས། ད་ལན་དེ་ང་ཚོ་སྦེལ་ཇེམ་ལ་གནས་པའི་བོད་བརྒྱུད་ནང་བསྟན་གྱི་ཚོགས་པའི་ཚོགས་གཙོ་དེས་བཀའ་མོལ་ཞུ་ཡ་ལ་གདན་འདྲེན་ཞུས་པ་ཡིན། འདིའི་སྐབས་དེ་ཁོ་རང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། མཛད་འཕྲིན་བསྐྱངས་གནང་པའི་སྐོར་ལ་ནི་ཁོ་རང་བཀའ་མོལ་བྱེད་གནང་བ་རེད། ཨོ་འདི་གྲུབ་པའི་རྗེས་ནི་ང་ཚོ་ད་ལྟ་སྦེལ་ཇམ་ལ་བཞུགས་ནས་གཞས་པ་དེ་འདྲའི་གདན་འདྲེན་ཞུས་ཡོད། ང་ཚོའི་ནང་མ་སྟོད་གཞས་གཏང་གནང་རྗེས་ནི་སྐུ་མགྲོན་རྣམ་པ་ཚོ་སྤྲོ་པོ་ཞེ་དྲགས་གནང་སོང་ནི་ད་ལན་དེ་དམིགས་བསལ་ང་ཚོའི་སྣོན་སྤེལ་ཅིག་ག་རེ་ཞུས་ཡོད་ཞུས་པ་ཡིན་ན་ད་ལན་སྐྱབས་མགོན་རིན་པོ་ཆེ་གི་ད་ལྟ་ང་ཚོ་སྐུ་ཚེ་དང་ནི་ཐུགས་ཀྱི་དམ་བཅའ་བཞིའི་སྐོར་ལ་ནི་ང་ཚོ་འགྲེམས་སྟོན་བྱེད་ཡ་འཕང་འགྲིག་ཡ་བྱུང་སོང་གསོལ་སྟོན་དེའི་སྐབས་དེ། མཛད་སྒོའི་ཐོག་སྦེལ་ཇམ་ནང་པའི་མཐུན་ཚོགས་ཀྱི་ཚོགས་གཙོ Carlo Luyckx མཆོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་ནང་ཞི་བདེའི་ལེགས་སྐྱེས་ཕུལ་མཁན་གྱི་སྐྱེས་བུ་དམ་པ་ཞིག་ཡིན་ལུགས་ཀྱང་གསུངས་འདུག་ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུ་གི་ཡོད་ལས་རིམ་འདི་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་འཇིགས་མེད་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་མུ་མཐུད་གསན་རོགས་གནང། གཤམ་ལ་སྙན་སྒྲོན་ཞུ་རྒྱུའི་ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། ན་གཞོན་ཚན་རིག་པ་བདེ་ཆེན་དབང་མོ་ལགས་དང་ལྷན་དུ་རྒྱུ་མའི་འབྲས་ནད་འགོག་ཐབས་དང་སྨན་བཅོས་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་གནང་བ་ཞིག་གསན་རོགས་གནང།

ཐ་མ་འདྲ་པོ་ཆགས་གོ་ར། ཨེ་ནི་བྱས་ཙང་ནི། ན་ཚ་དེ། འབྲས་ནད་དེ་རྒྱུ་མ་གཅིག་པུ་ལ་མིན་པ་གློ་བ་དང་མཆིན་པ་ལ་ཁྱབ་ཚར་རེད། ཁྱབ་ཚར་ཡོད་ན་ནི་དེ་ཚོ་ལ་སྨན། ཡོད་ད་ཡོད་རེད་དེ། ཡིན་ནའི་སྨན་དེ་ཚོ་ཕན་ཐོགས་ཡོད་ཡ་བརྒྱ་ཆ་བརྒྱ་ནས་བརྒྱ་ཡོད་མ་རེད། ཨ། ཡིན་ནའི། ད། ཨེམ་ཆི་དང་སྨན་པ་མང་ཆེ་གི་ཐབས་ག་རེ་བྱེད་གོ་ལབ་ན་ད། རྒྱུ་མའི་འབྲས་ནད་གི། ནད་པ་དེ་ཚོ། སྨན་ཁང་ནང་ལོགས་ལ་ད་དུས་རྟག་ཏུ་ཡོང་བ་ཡིན་ན། ཨེ་ནི། འབྲས་ནད་དེ་མ་ཆགས་སྔོན་ནས་ཧ་གོ་ཨེ་ན་ནི་གཤག་བཅོས་བྱེད་ཡ་རེད། གཤག་བཅོས་བྱེད་པ་ཡིན་ན་ནི་ན་ཚ་ཡོང་རྒྱུ་ཁོ་རང་མ་རེད། ད་འོན་ཏེ་གཤག་བཅོས་དེ་གཅིག་པུ་ཅིག་བྱ་དགོས་ར་མ་གཞི། ཕན་ཐོགས་དགོས་ར་མ་གཞི་གཞན་པ་སྨན་དེ་ཚོ་ད་ཕན་ཐོགས་ཀྱི་ཡོད་སྲིད་རེད་མེད་སྲིད་རེད། ཨ་ནི་འབྲས་ནད་འདྲ་མི་འདྲ་ཁ་ཤས་ལ་ཕན་ཐོགས་ཁ་ཤས་ལ་ཕན་ཐོགས་མ་རེད། ཡང་རྒྱུ་མའི་འབྲས་ནད་རང་ནང་ལོགས་ལ་ནད་པ་ཁ་ཤས་ལ་ཕན་ཐོགས་ཁ་ཤས་ལ་ཕན་ཐོགས་མ་བྱས་ཙང་འོན་ཏེ་ད་ག་ལ་བ་རེད་བརྒྱ་ཆ་བརྒྱ་ཆ་ལ་མ་སོང་ན་ཨེ་འདྲི་རེད་ལ་ནི་ད་ཨང་གྲངས་ཅིག་སྤྲད་ཡང་ནི་ད་ཁག་པོ་ཅིག་རེད་ནི་མང་ཆེ་བ་ཕན་ཐོགས་པ་མ་རེད། ལགས་སོ། ཁྱེད་རང་ལྟ་བུ་ཆ་མཚོན་པ་ཡིན་ན་ད་ད་ལྟ Minnesota གཙུག་ལག་སློབ་ཆེན་ནང་ལ་ཡང

སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལ་གཡས་གཡོན་འདྲ་བོ་ཅིག་ལ་ནོ་བེལ་གཟེངས་རྟགས་ཐོབ་རེད་ར་སྨན་གཅིག་ལ Immune Checkpoint Inhibitors ལབ་ཀྱི་རེད་ཨ་ནི་ཡིན་འོ་འདི་ལ་སྨན་དེ་ལ་ཐོབ་རེད་ཏེ་ད་སྨན་འདི་ག་རེ་པགས་པའི་གད་ཀྱི་འབྲས་ནད་ལ་དཔེ་ཕན་ཐོགས་རེད་ཡིན་ནི་རྒྱུ་མའི་འབྲས་ནད་བརྒྱ་ཆ་བརྒྱད་ཅུ་ཙམ་ཞིག་སྨན་འདི་ཟ་བ་ཡིན་ན་ཕན་ཐོགས་མ་རེད་ད་ཡིན་ནི་སྨན་འདི་ལ་མ་འདྲ་ཅིག་ག་རེ་ཡོད་ལབ་ན་འབྲས་ནད་ད་རྒྱུ་མའི་འབྲས་ནད་གད་ཀྱི་ག་ལ་རེད་སྨན་གཞན་པ་རོ་ཤ་ཤི་ན་འབྲས་ནད་རང་གི་དེ་ཤ་དོག་དོག་དེ་ལ་སྨན་བཅོས་བྱས་ཐབས་ཆོག་ཤ་དོག་དོག་དེ་མེད་པ་བཟོ་ཐབས་ཤིག་ཤོག་རོ། སྨན་གཞན་པ་དེ་ཚོ་ཡིན་ནི Immune Checkpoint Inhibitors ལབ་དེ་ག་བྱེད་ཀྱི་ཡོད་ལབ་ན་གཟུགས་པོ་ནང་ལོགས་ལ་ཡོད་པའི་ག་ཅིག་ཕྲ་ཕུང་མི་འདྲ་ཡོད་ར་ད T cells B cells ལབ་ཡོད་ར་འོ་དེ་ཚོ་འོ་དེ་ཚོ T ཕྲ་ཕུང་དང B ཕྲ་ཕུང་དེ་ཚོ་ག་ལ་བ་རེད་འབྲས་ནད་དེ་ཧ་གོ་བ་ཅིག་འདུག་འོ་དེ་གཟུགས་པོ་རང་གི་འབྲས་ནད་མེད་པ་བཟོ་ཡི་ཐབས་ཤེས་བྱེད་བཅུག་ཡས་ཀྱི་སྨན་ཅིག་ཆགས་ཀྱི་ཡོད་ཨ་ནི་ཡི་ད་ཨ་ད་ངའི་ཉམས་ཞིབ་དེ་ག་ལ་ནི་སྨན་འདི་ག་ལ་བ་རེད་ནད་པ་བརྒྱ་ཆ་བརྒྱད་ཅུ་ལྷག་ཙམ་ནང་ལོགས་ལ་ག་ཅིག་ནི་བེད་སྤྱོད་ཡོད་མ་རེད། ཨ་འདི་ང་ཚོས་འགྱུར་བ་ག་འདྲས་བཏང་ཐུབ་རེད། ཨ་བྱས་ཙང་འོ་འདི་ཆེད་དུ་ངས་ཅིག་ཉམས་ཞིབ་ནང་ལོགས་ལ་ད་ཨ་འདའ་ཁ་ལ་ང་རང་ཚོས་ཟེར་ན་ཁ་ལ་རིགས་རྫས་ལབ་ཀྱི་རེད Gene ལབ་ཡོད་ར་དབྱིན་ཇི་ནང་ལ་ཞུ་བ་ཡིན་ན་འོ་འདི Gene གཉིས་རྙེད་ཡོད་ར་ར་ང་ད་ངེད་རང་གིས་ཉམས་ཉམས་ཞིབ་བྱེད་དགོས་ནང་ལོགས་ལ་ཨ་ད་འོ་འདི་གཉིས་དེ་གལ་སྲིད་མེད་པ་བཟོས་པ་ཡིན་ན་ར་ད་ང་ཚོས་ཀྱི Cell དྲུག་ལ་ཡོད་ར་ད་ང་ཚོས་ཀྱི་ཕྲ་ཕུང་འདི་ང་རང་ཚོ་བརྟག་ཞིབ་ཁང་ནང་ལ་བེད་སྤྱོད་བཏང་གོ་རེད་མེད་པ་བཟོས་ཡོད་ན་སྨན་འདི་སྤྲད་ན་ཨ་ནི་ན་ཁ་ལ་འབྲས་ནད་དེ་ཤི་འགྲོ་འདུག Gene དེ་མེད་པ་བཟོས་ཨ་ནི་སྨན་འདི་སྤྲད་པ་ན་ཤི་འགྲོ་ད་འོ་འདི་གི་ཉམས་ཞིབ་བྱེད་ཀྱི་ཅིག་ད་ང་ཚོས་ད་ལྟ་ཐབས་ལམ་ཅིག་ད་བྱེད་བཞིན་པ་རེད།

ཨ་ཐ་ད་ང་རང་ཚོ་ག་ལ་ཡོད་ད་དེ་ལ་ཚན་རིག་གི་ཁྲིམས་དང་འབྲེལ་བའི་ག་ཅིག་ལས་ཀ་ཡོད་ར་ད་གལ་སྲིད་སྨན་ཅིག་ཁྱེར་སླེབས་པ་ཡིན་ན་ནི་ཚན་རིག་པ་དེ་ལ་སྨན་འདི་ག་ཅིག་ཐོབ་ཐང་ཅིག་སྤྲད་འོ་ར། ད་སྨན་མགོ་སྨན་འདྲ་བོ་ཅིག་ཁྱེར་སླེབས་པ་ཡིན་ན་མགོ་སྨན་འདི་ད་འཛམ་བུ་གླིང་ན་མགོ་སྨན་མང་པོ་དཔེ་ཡོད་རེད་ཡིན་ཁོ་ག་ཅིག་མགོ་སྨན་འདི་མ་འདྲ་ཅིག་ག་རེ་ཡོད་རེད་འོ་འདི་ག་ཅིག་ཉམས་ཞིབ་བྱེད་ཡས་ཀྱི་ཅིག་ད་ག་ལ་བ་རེད་ལས་བྱེད་འདྲ་བོ་ཅིག་བྱས། ཨ་ནི། ཁྲིམས་མཉམ་དུ། ག་འདྲས་འགྲོ་གི་ཡོད་མེད་ཚན་རིག་གི་ཉམས་ཞིབ་ག་འདྲས་འགྲོ་གི་མེད་དེ་འདྲས་ག་ཅིག་ད་ལས་ཀ་བྱས་ག་ཅིག་བསམ་བློ་ཡོད། ལགས་སོ་ད་ཁྱེད་རང་ལྟ་བུ་ཆ་མཚོན་པ་ཡིན་ན་ད་དེང་དེང་གི་ད་སྨན་སྦྱོར་རིག་པ་ཟེར་བ་རེད་ནུབ་ཕྱོགས་པའི་སྨན་བཟོ་སྟངས་ད་ན་ཚ་ན་བ་ནས་སྨན་དེ་བཟོ་སྐྲུན་ག་འདྲས་བྱས་དགོས་མེད་དེ་འདྲས་ག་ལ་ཉམས་ཞིབ་བྱས་ནས་ད་བོད་པའི་སྤྱི་ཚོགས་ནང་ལ་ཡ་ད

ད་སྤྱིར་བཏང་ནི་དེ་འདྲས་ཐག་བཅད་མེད་ཨེ་འདྲ་བྱས་ཙང་འོ་འདི་གི་ཡིན་ན་ནི་གང་ཞིག་རང་དེབ་ཀློག་ཡ་མ་དོ་ཡོ་མ་ར་ནི་དེབ་ཀློག་འདྲ་བྱས་ནི་སོ་སོ་སོ་སྐྱེ་བོ་ཙང་བྱས་དུས་ནི། འགོ་དང་པོ་སྒྲུང་དེབ་ནས་བཙུགས་ནི་ཨེ་འདྲ་ཨེ་འདྲ་བྱས་ནི་དེབ་མང་ཀློག་མང་ཀློག་དེ་ནི་གཅིག་གསར་བ་སྦྱངས་ན་གསར་བ་གཅིག་ཤེས་ན་དེ་ཞིག་དགའ་ཚོར་སྐྱེ་ཡ་འདྲ་བོ་ཅིག་ར་འོ་འདི་ཡོད་དུས་ནི་རྒྱུ་ནི་ག་ལ་བ་རེད་ཚན་རིག་པས་མཉམ་དུ་འཛིན་གྲྭ་བཅུ་གཉིས་ལ་ཐོན་ཨེ་འདྲ་བྱས་དུས་ཚན་རིག་ག་ཅིག་དམིགས་སུ་བཀར་ནི་ད། ད་ཨིན་སྐད་ནང་ལ་ཞུ་བ་ཡིན་ན་ང་ཚོ cloning ལབ་ཡོད་ར་ད། གལ་སྲིད་ད་རིགས་རྫས་འདྲ་བོ་ཅིག་ན་རིགས་རྫས་དེ་ནང་ལོགས་ལ། སྨན་ཅིག་སྤྲད་ན་ཤི་གི་ཡོད་ན་ཨེ་གལ་སྲིད་ཁོ་ནང་ལོགས་ལ་ཡང gene གསར་པ་ཅིག་བླུགས་རིགས་རྫས་གསར་པ་ཅིག་བླུགས་ན་ཡང་ཁོ་མ་ཤི་ཡས་བཟོས། འོ་འདི་སྲིད་དུ་ཏིས་མ་འདྲ་བོ་ཅིག་དང་མེན་པ་ཅིག་ཡོད་པ་བཟོས་ཡོད་ར་ད་ང་རང་ཚོ་ནང་ཆོས་ནང་ལོགས་ན་ད་གལ་སྲིད་མི་ཅིག་མ་ད་ཕྲུ་གུ་ཅིག་སྐྱེ་བ་ཡིན་ན་ནི་ད་ཚེ་སྔོན་མའི་ལས་ཀྱི་གར་འགྲིག་ཡིན་པ་དི་ར་ད་དཔང་པོ་ཚང་མེད་ནའི་འདྲ་ད་ག་ལ་སྐྱོན་འདྲ་བོ་ག་རེ་ཡོད་པ་ཡིན་ནའི་རེད་མིག་ནག་པོ་ཡིན་ནའི་འདྲ་སྐྲ་ནག་པོ་ཡིན་ད་ཚེ་སྔོན་མའི་ལས་ཀྱི་རེད་ལབ་གོ་ར་ད་ཚན་རིག་ག་ལབ་གོ་ལབ་ན་འདི་བཟོ་བཅོས་རྒྱག་ཡ་ཡོད་རེད་ལབ་གོ་ར་གལ་སྲིད་མི་ཤི་ཡས་ཀྱི་ལས་ཡོད་རེད་ད་ཡིན་ན་སྨན་ཅིག་སྤྲད་ཤི་ཡོད་མ་རེད་ཨ་ཏིས་མ་འདྲ་བོ་ཅིག་ད་ད་ང་ཚོ་འདི་དུས་སློབ་གྲྭ་ལབ་པའི་ག་ལབ་རེད་ས་སྐྱ་ལེགས་བཤད་འདྲ་བོ་སྦྱང་མང་པོ་བྱེད་དགོས་འདི་ད་མཉམ་དུ་སྦྱང་དགོས་རེད་ཏེ་ཡིན་ནའི་ག་ལབ་མ་འདྲ་བོ་ཅིག་བྱས་ཏིས་ཅིག་ག་ལབ་རེད་ཨ་ཡ་མཚན་པོ་འདྲ་ཅིག་ད་ཨ་ནི་བྱས་ཙང་འོ་འདི་གི་དབྱིངས་དང་པོ་སླེབས་སོང་ར་ཨ་ནི་མཉམ་དུ་ཚན་རིག་ག་ལབ་རེད་སྦྱང་ང་དགའ་བོ་ཡོད་ཙང་ཨ་ནི་ཉམས་ཞིབ་འདྲ་བོ་བྱས་ར་ན་ཨ་སྐྱིད་པོ་ཡོང་ས་རེད་བསམ་པའི་ཀྱི་སོ་སོ་སོའི་རྨི་ལམ་འདྲ་བོ་ཅིག་ད་དགའ་བོ་ཡོད་ཨ་ནི་འདི་བྱས་ཙང་བཅུ་གཉིས་མཐོ་སློབ་ལ་ཕྱིན་དུས་ཨ་ནི་ཉམས་ཞིབ་བྱས་ན་ག་འདྲའི་འདུག་ལབ་ནི་ག་ལ་བ་རེད་ཨེ་འདྲའི་དགེ་རྒན་འདྲ་མིན་ལ་མཉམ་དུ་སྐད་ཆ་བཤད་ཨེ་འདྲའི་བྱས་ནས་ནི་ཚན་རིག་ལ་དངོས་གནས་ཧོ་ར་ཨ་འདི་འདི་བྱས་ན་སྐྱིད་པོ་ཡོང་ས་རེད་འདི་བྱས་ན་ཕན་ཐོགས་ཐོགས་ས་རེད་འདི་བྱས་ན་ང་ར་ལ་ཏིས་ཅིག་ག་ལ་བ་རེད་ཨེ་འདྲའི་བྱས་ཉམས་ཞིབ་བྱས་གི་ཅིག་ཁམས་དང་མོས་པ་དེ་ང་ར་ལ་ཏིས་ཅིག་ཡོད་ས་རེད་བསམ་ར་ཨེ་ནི་འགྲོ་ར་ཚན་རིག་ནང་ལོགས་ལ་ལ། ལ་སོ་ནི་ད་ད་ནང་ཆོས་ཟེར་དུས་སོ་མི་ཡ་ང་ཚོའི་ད་ཁྱེད་རང་རྒྱབ་ལྗོངས་ལ་བལྟས་པ་ཡིན་ན་ནང་ཆོས་ལ་དམིགས་བསལ་དོ་སྣང་ཡོད་ཀྱི་རེད་བྱས་ད་ད་དྲན་བ་ད་ད་ད་དེ་འདྲའི་བལྟས་པ་ཡིན་ན་ཡོད་ཨ་ཞེ་ད་ནི་ད་ནང་ཆོས་ལ་ཡ

འབུམ་རམས་པ་བྱེད་བཞིན་པའི་སྐབས་ལ་ད་འབུམ་རམས་པ་བྱེད་དུས་དཀའ་ངལ་ཞིག་ཡོད་རེད་ག་བྱས་ན་སོ་སོ་བ་ཞིག་ཉམས་ཞིབ་དེ་སོ་སོ་རང་གིས་མ་གཏོགས་ཤེས་ཀྱི་མི་འདུག་མི་གཞན་པ་སུ་གང་ཅིག་ཤེས་གོ་མ་ར་ཨེ་ན་འོ་དེ་ལ་དཔྱད་པ་བྱེད་བྱེད་དུས་མཚམས་མཚམས་དྲི་བ་ལ་ལན་མེད་ཨེ་སུ་ལ་བསྐུར་དགོས་ཡོད་མེད་པ་ཧ་གོ་མ་ར་ཁ་ཅིག་མི་སུ་གང་ཅིག་བྱེད་གོ་མ་ར་ཨེ་འོ་འདི་དཀའ་ངལ་དེ་བྱེད་དུས་ཨེ་ནི་དེབ་འདྲ་བོ་ད་ག་ས་འདི་ཀློག་ཡ་དགའ་བོ་ཡོད་ཀླད་པ་ཏིས་ཅིག་ལྷོད་ལྷོད་བྱ་ཡ་ཆེད་དུ་ཨ་དེ་དེ་ག་ས། དགེ་བཤེས་ཐུབ་བསྟན་སྦྱིན་པ་ལགས་ཀྱི་དེབ། Buddha in the Land of Snow Lives of Master Series སྐད་ཀྱི་རྗེ་ཙོང་ཁ་པ་ལགས་ཀྱི་དེབ་འདི། ལའང་འོ་འདི་ཀློག་ཡག་འགོ་བཙུགས། འོ་འདི་སྙན་པོ་ཞེ་དྲག་བྱུང་ས་ག་བྱས་ལབ་ན། ད་ངའང་ངེད་ཀྱི་ཀླད་པ་ནང་ལོགས་ལ་བསམ་བློ་ནང་ལོགས་ལ་རྗེ་ཙོང་ཁ་པ་ལབ་ན་ད་ང་ཚོ་དགའ་ལྡན་ལྔ་མཆོད་ལ་ཐང་ག་ཡར་བསྒྲིགས་ད་མཆོད་མེ་སྤར་བྱེད་གོ་ར། ཨ་ནི་དམིགས་བརྩེ་མ་འདོན་ཨེ་འདི་གཅིག་པོ་ཞིག་མ་གཏོགས། ག་ལ་བ་རེད། དོན་དངོས་པོའི་གི་མི་གཅིག་ཡིན་དགོས་དོན་དངོས་པོའི་གི་བསམ་བློ་བཏང་བསམ་བློ་བཏང་ནས་གཅིག་ག་ལ་བ་ཚན་རིག་པ་འདྲ་བོ་གཅིག་ང་ཚོའི་གི་བསམ་གོ་མ་ར། ཨེ་ནས་འོ་འདི་ཐེངས་དང་པོ་དེབ་འདི་ཀློག་དུས་གཞི་ནས་ཚོར་སོང་ས་རྗེ་ཙོང་ཁ་པ་ག་གཅིག་ད་སྤྱི་དང་ནས་སློབ་སྦྱོང་གནང་སྟངས་ཡིན་ནའི་འདྲ་དྲི་བ་བསྐུར་སྟངས་ཡིན་ནའི་འདྲ། དཔེ་འདི་དོ་ག་ལ་བ་ཚན་རིག་པ་འདྲ་བོ་ཆ་ཆ་རྐྱང་ཨེ་དྲི་བ་ག་ཞིག་མ་ཤེས་པ་ཡིན་ན་མཁྱེན་གི་མེད་ན་ཁོ་རང་ཨེ་ནས་ག་ལ་བ་རེད Sanskrit language ད Root ཅིག་ཡོད་ར་ད་རྩ་བ་ཅིག་ཡོད་ར་འོ་འདི་ལ་ཕྱིན་འོ་འདི་ག་གཅིག་སྐད་སྒྱུར་གནང་ཨེ་ལ་འོ་འདི་ཅིག་ད་ཚན་རིག་པ་ཅིག་ད་འོ་འདི་ལ། ང་ཚོས་ཀྱི་ཅིག་ད་འདི་དྲི་བ་ཡོད་ན་དྲི་བ་འདི་ག་ཅིག་ལན་ཧ་གོ་མེད་ན་ལན་འདི་འཚོལ། ག་ལ་བ་རེད་མི་གཞན་པ་ཀྱི་ག་ལ་འགྲེལ་པ། འགྲེལ་པ་ལ་མ་འགྲོ་བ་བྱས་དང་པོ་ཉིད་ལ་རྩ་བ་འདི་ག་ག་ལ་ནས་ཡིན་འདུག་སོང་དེ་ལ་ལྟ། ཨེ་འོ་འདི་གཅིག་པ་གཅིག་ཀྱང་ཕ་ཕྱོགས་གཅིག་དོན་ཏིས་གཅིག་ག་ལ་བ་རེད། དེང་དུས་ཀྱི་ཚན་རིག་ལ་ག་བྱས་ན་མ་གཏོགས་ང་རང་ཚོ་བོད་པ་བོད་ད་ག་ལ་བོད་པའི་རིག་གཞུང་ནང་ལོགས་ལ་རེད་ཆོས་ད་ནང་ལོགས་ལ་ད་སྔོན་མ་ནས་ད་གནང་བཞག་ཡོད་ད་ང་ཚོ་ཀྱི་རྗེ་ད་རྗེ་ཙོང་ཁ་པ་ད་ཁོང་ཚང་མ་ང་རང་གི་སེམས་ལ་ན་ད་ང་རང་བསམ་ཚུལ་རེད་མ་ཤེས་ང་རང་སེམས་ནང་ལོགས་ད་ཚན་རིག་པ་ད་ཆ་ཆ་ཀྱང་འདྲ་བོ་ཆགས་ཀྱི་ད་ད་མིང་ང་ཚོ་གི་ལོགས་ཀ་ཞིག་ཐང་ཀ་ལ་བསྒྲིགས་བཞག་གོ་ར་ཨན་བྱས་ཙང་ག་ལབ་ར་དུས་རྒྱུན་དུ་ནས་ཁོ་རང་ལ་བསམ་བློ་བཏང་སྟངས་ཡིན་ནའི་ད་དྲི་བ་བསྐུར་སྟངས་ཡིན་ནའི་ད་དཔྱད་པ་བྱེད་སྟངས་ཡིན་ནའི་ད་ང་རང་ཚོ་ཞིག་ནང་ཆོས་ནང་ལོགས་ད་ཤེས་བཞག་ཡོད་འདྲ་བོ་ཅིག་ད་དེ་ང་རང་གི་ད་ཤེས་རྒྱ་ཆུང་ཆུང་ཞིག་རེད་ད་ར་ཞིབ་ཞིབ་མང་པོ་ཤེས་ཐུབ་ཀྱི་མ་རེད་ནའི་ད་དེབ་དེ་ནང་ལོགས་ལ་ང་འོང་དུས་དཔེ་ཤུགས་ཆེན་པོ་ཅིག་ཚོར་སོང།

ད་ང་དེ་ད་ལྟ་སྒྲུང་གི་བསམ་བློ་གོ་དེ་ཉི་མ་རྗེ་ཙོང་ཁ་པ། འཇམ་པའི་དབྱངས་མཇལ་འཕྲད་ཞུ་དང། འཇམ་པའི་དབྱངས་མཇལ་འཕྲད་གནང་དུས་དེ་འཇམ་པའི་དབྱངས་ཁབ་ཏུ་མཇལ་གོ་མ་རེད། ཡིན་ནའི་བླ་མ་དབུ་མ་མཉམ་དུ་མཇལ་ཁ་ཞུས་ཡོད་ར། བླ་མ་དབུ་མ་རྗེ། འཇམ་པའི་དབྱངས་མཇལ་ཁ་ཞུ་ཐུབ་དང་བླ་མ་དབུ་མ་དབུ་མ་གི་རྒྱུད་ནས། དྲི་བ་དྲིས་ལན་མང་པོ་སྤེལ་གནང་གི་འདུག་འཇམ་པའི་དབྱངས་མཉམ་དུ། དྲི་བ་དྲིས་ལན་མང་པོ་ཨ་ནི། སྐབས་གཅིག་ལ་ད་ངས་འདི་བརྗོད་བྱ་དེ་བརྟན་པོ་གཅིག་ཤིང། དྲན་པ་གསོ་ཡི་མི་འདུག་ཡིན་ནའི་སྟོང་ཉིད་རེ་གཅིག་གི་སྐོར་ལ་རེད་དབུ་མ་དབུ་མའི་ལམ་སྟོང་ཉིད་རེ་བ་ཅིག་ཡིན་བསམ། ཨ་ནི། འཇམ་པའི་དབྱངས་ཀྱིས་ཚང་མ་གསུང་གི་རེད་ད། ད་འདི་དེ་འདྲས་རེད་འདི་དེ་འདྲས་རེད་གསུང་གི་རེད་ར། ཡིན་ནའི་ད་ལྟའི་བའི་རྗེ་ཙོང་ཁ་པ་གིས་འཇམ་དཔལ་དབྱངས་ལ་ཡར་ཞུས་ནས་ད། གསུངས་པ་ཡིན་ད་ཚང་མ་གསུངས་སོང་ད་ལྟ་མགོ་ཡག་པོ་ཚོས་ཡི་མི་འདུག་ལབ་དུས་འཇམ་དཔལ་དབྱངས་ཀྱིས་ག་རེ་གསུང་གི་ལབ་ན། བཤད་དགོས་ཡག་འདི་ཚང་མ་བཤད་ཚར་ཡིན་ཁྱོད་རང་གི་ཀླད་པ་ནང་ཡོད་རེད་ད། ཤིང་སྐྱོ་འདི་བསམ་བློ་བཏང་དཔྱད་པ་བྱེད་དོན་དག་ག་རེ་རེད་དོ་རྩད་གཅོད་བཏང། ད་འོན་ཏེ་ང་ཚོ་ཚན་རིག་ནང་ལ་དཔེ་མཛོད་ནང་གི་ར་ཁ་ཀློག་དེབ་ཡོད་རེད་མི་ཚན་རིག་པ་གཞན་པ་གིས་བྲིས་བཞག་རྒྱུ་ཚང་མ་ཡོད་རེད་ཀློག་གོ་ར་ཀློག་པ་ཙམ་གྱིས་དོན་དག་མགོ་ཚོས་ཡོད་ཁྱབ་གི་མ་ར། ཧ་གོ་དགོས་ར་ག་རེ་ཡིན་མེད་ད་འདི་གི་དོན་དག་ག་རེ་ར་ཡ་ད་སྨན་འདི་གིས་ན་ཚ་འདི་འབྲས་ནད་འདི་སེལ་ཐུབ་ཀྱི་འདུག་མེད་མེད་པ་བཟོ་ཐུབ་ཀྱི་འདུག་ལབ་ད་ག་འདྲས་མེད་པ་བཟོ་ཐུབ་ཀྱི་རེད།

ཚན་རིག་པ་འདི་ཡིན་ལབ་ནི་ད་དྲང་པོ་བཤད་ན་མེད་ར། ག་ཅིག་ལབ་ན། ང་རང་ཚོ་ཆུང་དུས་སྐབས་ཚན་རིག་པ་ལབ་ན་སྤྱིར་བཏང་ནས་མི་ཆེན་པོ་ཞིག་མཐོང་གོ་ར་ད་ཨ་ཨིན་སི་ཏཱ་ཨིན་འདྲ་པོ་དཔེར་ཨ་ཨིན་སི་ཏཱ་ཨིན་ད་ཤེས་ཀྱི་ཡོད་འགྲོ་བྱས་མེད་ན་སྟེ་ཕིན་ཧོ་ཀིང་འདྲ་པོ་དཔེ་སྙན་གྲགས་ཡོད་རྒྱུ་འགྲོ་ར། ང་རང་ཚོ་གིས་འོན་ཏེ་ང་རང་ཚོ་ག་ཅིག་ད་ག་ལབ་དགོས་རེད། གོ་ནོར་ཐེབས་ཀྱི་ཡོད་རྒྱུ་རེད་བསམ་གོ་ད་འདི་ད་ང་རང་དཔེ་ཤེས་ཀྱི་མེད་ར་ད་རང་ད་འབུམ་རམས་པ་བྱས་ཚན་རིག་པ་གཞན་པ་ཐུག་དུས་ཚན་རིག་པ་ལབ་ན་ག་རེ་རེད་ལབ་ན། བསམ་བློ་བཏང་ཐུབ་མཁན་ཅིག་ར་དྲི་བ་ག་རེ་བཀོད་དགོས་མིན་ཧ་གོ་ད་དྲི་བ་ད་འདྲ་མི་འདྲ་བཀོད་ཡག་ཡོད་དེ་དྲི་བ་ཏག་ཏག་ཅིག་བཀོད་ཐུབ་མཁན་ཅིག་ནི་ག་ལ་དོན་དག་ལ་བབ་ཡོད་དྲི་བ་བཀོད་ཐུབ་མཁན་ཅིག་ཨ་ནི་ག་ལ་དྲི་བ་དེ་ལ་དཔྱད་པ་བྱས་ནས་ལན་འཚོལ་ཐུབ་མཁན་ཅིག་ཨ་ནི་ལན་དེ་ལ་སྐྱོན་དཔེ་འཚོལ་ཐུབ་མཁན་ཅིག་ཨེ་འདྲས་ག་ཅིག་ཚན་རིག་པ་ཅིག་ཨེ་འདྲས་བྱེད་མཁན་མི་གཅིག་ལ་ཚན་རིག་པ་ཞུ་ཡོང་དང་ཡིན་ནའི་ང་རང་ག་ཅིག་ད་ག་ལབ་དགོས་རེད་ཨ་ཆུང་དུས་ནས་ཨ་འཚར་ལོངས་བྱེད་དུས་རྒྱ་ནག་གི་ཨོ་ཡོད་ཙང་ད་འདི་གི། ག་ལབ་དགོས་རེད། དེ་ག་རང་བསམ་ནས་ད་འདི་བྱས་རང་ད་སྐྱིད་བོ་ཡོང་ས་རེད་བསམ་ནས་ཨེ་འདྲས་རང་ཕྱིན་ནས་འགྲོ་ར། ཨེ་བྱས་ཙང་ང་མི་ཚན་རིག་པ་འདི་རེད་ལབ་ནི་ད་ཞུ་གི་མེད། ཡིན་ནའི་འབུམ་རམས་པ་བྱེད་བཞིན་པའི་སྐབས་ལ་ད་ཚན་རིག་པ་ག་ཅིག་ད་སྦྱོང་བརྡར་རག་གོ་ར་སྦྱོང་བརྡར་སྤྲད་བཞིན་པའི་སྐབས་ལ་ནི། ཟུར་ལ་ཡོད་རྒྱུ་ད་ག་ལབ་དགོས་རེད། ཁོར་ཡུག་བསྐྲུན་བཞག་ར་ད་ང་རང་སྤྱིར་བཏང་འདི་ཆུང་དུས་ནས་བསམ་བློ་ཞུས་ད་ཕ་མས་ཀྱིས་ཁོར་ཡུག་བསྐྲུན་སྟངས་ཡིན་ནའི་འདྲ། དགེ་རྒན་གྱིས་ཁོར་ཡུག་བསྐྲུན་སྟངས་ཡིན་ནའི་འདྲ། ཨེ་འདྲས་ག་ལབ་དགོས་རེད། སོ་སོ། འདོད་པ་ཡོད་ན་འོན་ཏེ་བྱས་དང་ཨེ་འདྲས་ལ་ག་ལབ་དགོས་རེད་ཐེ་ཚོམ་མེད་པའི་ཐོག་ནས

མཁས་པ་ག་རེ་ཟེར་ན་གཙོ་བོ་བྱས་ན་ང་ཚོ་ནད་པ་བྱེད་ན་སྨན་རྩིས་ཁང་གི་དང་ད་ཨེམ་ཆི་སོགས་ལ་བསྟན་པ་ཡིན་ན་གཙོ་བོ་དེ་ཟས་ཟས་བསྟེན་སྟངས་ལ་རག་ལས་ཟས་ཀྱི་གོམས་གཤིས་དེ་ཡག་པོ་ཡོད་ན་ནི་ན་ཚ་མང་པོ་ཞིག་ཆུང་དུ་འགྲོ་དེ་འདྲ་ཅིག་དང་དེ་ཐོག་ལ་ཁྱེད་རང་དགོངས་ཚུལ་ག་རེ་བྱེད་སྟངས། ཨ་ད་ང་ང་སྨན་རྩིས་ཁང་གི་སྨན་པ་མེད་ཙང་དེ་ངས་སྨན་རྩིས་ཁང་ག་གི་འགྲོ་འགྲོ་ལུགས་འགྲོ་སྟངས་ཞིག་ཟབ་ཞིང་རྒྱས་པ་ད་ཤེས་ཀྱི་མེད་ད་ད་བློ་བཟང་ལགས་ཀྱིས་ཞུས་པ་ནང་བཞིན་གལ་སྲིད་ཟས་དང་འབྲེལ་བའི་གི་ཐོག་ནས་ནི་འབྲས་ནད་ག་ཅིག་དེ་ཡོང་གི་རེད་ནི་ཞུ་གི་ཡོད་ན་འདི་ཚན་རིག་པ་ང་རང་ཚོའི་ག་ཅིག་ད་ད་ནུབ་ཕྱོགས་ཀྱི་ཚན་རིག་དང་ཏག་ཏག་འགྲིག་གོ་རེད་ག་ཅིག་ལབ་ན་ད་ལྟ་ང་རང་ཚོ་བས་ཀྱི་ངེད་ཀྱི་ད་ལྟ་ཉམས་ཞིབ་བྱེད་ས་ག་ཅིག་ད་ད་ལྟ་དགེ་རྒན་གྱི་འོག་ལ་ལས་ཀ་བྱེད་གོ་ར་ང་ཚོ་ག་ཅིག་ལས་འཆར་གཅིག་ག་རེ་ལབ་ན་གཟུགས་པོ་ནང་ཁོག་པའི་ནང་ལ་ལ་ཡོད་རྒྱུ་ག་ཅིག་འབུ་གིས་འབྲས་ནད་ག་འདྲས་བཟོ་ཡོད་དོ་ར། ཨ་ནི་འོན་ཏེ་ནི་གལ་ཆེ་ཤོས་གཅིག་ང་ཚོས་ག་རེ་རྙེད་ཡོད་རེད་ལབ་ན་འབུ་དེ་ཚོ་ང་ཚོ་ཁོག་པའི་ནང་ལ་རྒྱུ་མ་ནང་ལ་ཡོད་རྒྱུ་འབུ་དེ་ཚོ་གཙོ་ཆེ་ཤོས་ག་ལ་བརྟེན་གོ་ལབ་ན་ཟས་རིགས་ལ་བརྟེན་གོ། ག་རེ་ཟ་མ་ཟ་གི་མི་དང་མི་བར་ག་ཞིག་གྲོད་ཁོག་ནང་ལ་དང་རྒྱུ་མ་ནང་ལ་ཡོད་རྒྱུ་ག་ཞིག་འབུ་དེ་ཚོ་ལ་གཡའ་བ་འདྲ་མི་འདྲ། ཡང་འབུ་ཁ་ཤས་ག་ཡོད་ལབ་ན་འབྲས་ནད་ན་ཚ་ན་ཡ་ག་ཅིག་ག་ལབ་རེད་ཉེན་ཁ་ཅིག་ཡ་ཡོད་རྒྱུ་གི་འབུ་རེད་ཁ་ཤས་ཡང་ཡག་ག་གྲངས་འབུར། ད་འོ་འདི་གི་གལ་སྲིད་ཨེ་འདྲའི་ཟས་རིགས་ཐོག་ནས་འདི་ད་ད་སྨན་རྩིས་ཁང་ལ་ཞུ་ཡོད་ན་སློབ་ཚང་ལ་ཞུ་ཡོད་ན་ཞེས་སྨན་རྩིས་ཁང་གི་ཨེ་འདྲ་ཞུ་གི་ཡོད་ན་དེ་ཡང་ཏག་ཏག་དེ་གོ་བསམ་གི་འདུག་ར། ཡིན་ནའི་ད་ཉམས་ཞིབ་བྱེད་དུས་ད་སྨན་རྩིས་ཁང་གི་ཉམས་ཞིབ་བྱེད་སྟངས་ཡིན་ནའི་ད་ནུབ་ཕྱོགས་ཀྱི་ཉམས་ཞིབ་བྱེད་སྟངས་ད་དེ་ཅིག་མ་འདྲ་ཡིན་གྱི་རེད་ཁ་ཅིག་ན་ད་ད་རྨང་གཞི་ལོགས་ཀ་ར་རྒྱལ་ཁབ་སྐོར་རོ་ལོགས་ཀ་རེད་རིག་གཞུང་ལོགས་ཀ་རེད་མ་འདྲ་ཡིན་གྱི་རེད་ར། ཡིན་ནའི་ད་དེ་དེ་ལ་ཟས་རིགས་ལ་ཡ་དེ་དངོས་གནས་དེ་ང་རང་ཚོའི་གལ་ཆེ་ནུབ་ཕྱོགས་ནང་ལ་ཡོད་པའི་ཉམས་ཞིབ་བྱེད་རྒྱུ་ནང་ལ་དེ་མཐོང་ཡོད་རེད།

དེ་འཛམ་གླིང་ཡར་རྒྱས་དང་མཉམ་དུ་བསྡུར་བས་ན་ཁྱེད་རང་ཚོད་དཔག་རྒྱག་ནས་ག་ཚོད་འཐེན་འདུག། ཨ་ད་དེ་ཚོད་དཔག་རྒྱག་དཔེ་ཁག་པོ་ཅིག་ཡོད་ད་དེ་ཚོད་དཔག་རྒྱག་ཐུབ་ནི་བྱུང་ན་ནོ་བེལ་གཟེངས་རྟགས་རག་གི་རེད་བསམ་གྱི་འདུག་ར། ཡིན་ནའི་སྤྱིར་བཏང་ནས་ང་ཚོས་ཀྱི་ཉམས་ཞིབ་བྱེད་དུས་ག་ལབ་རེད་ཉམས་ཞིབ་བྱེད་བ་ལ་ཡིན་དུས་བྱས་ནས་ད་བང་རིམ་གོ་རིམ་འགྲོ་བ་ཡོད་རེད་ར་དང་པོ་ཉམས་ཞིབ་བྱེད་དུས་ཕྲ་ཕུང་སྒང་ལ་ཉམས་ཞིབ་བྱེད་རེད་ད་གལ་སྲིད་སྨན་འདི་སྨན་ཨེ་འདི་ཅིག་བཟོ་གི་ཡིན་ཟེར་ན་ད་བཟོས་ཡིན་པ་ཆ་བཞག་ར་ཕྲ་ཕུང་སྒང་ལ་ཉམས་ཞིབ་བྱེད་རེད་ཕྲ་ཕུང་སྒང་ལ་ཉམས་ཞིབ་བྱེད་ནི་དེ་ནི་སེམས་ཅན་སྒང་ལ་ཉམས་ཞིབ་བྱེད་རེད་ཁ་ཅིག་ལ་མི་ལ་ཧོབ་ཏེ་ཉམས་ཞིབ་བྱེད་ན་ད་ཁྲིམས་དང་འགལ་གོ་ར་སེམས་ཅན་མཉམ་དུ་ཉམས་ཞིབ་བྱེད་འོང་དུས་ཆ་ཚང་བསྡོམས་པ་ཡིན་ན་ལོ་བཅུ་ཉི་ཤུ་འགོར་གྱི་རེད། ཨ་འདི་ནས་མི་ལ་ཉམས་ཞིབ་བྱས་འགོ་བཙུགས་ལ་མི་ནང་བསྟན་ན་འདི་འདི་ཡོང་ཟེར་ད་དབྱིན་སྐད་ནང་ཞུས་ན Clinical Trials ལབ་ཡོད་ལ་ཡང་འོ་འདི་བྱེད་དུས་ཡང་ལོ་བཅུ་ཉི་ཤུ་འགོར་གྱི་རེད་བྱས་ཙང་ཁྱོན་བསྡོམས་ནས་སྨན་གཅིག་འདི་ག་ཁྲོམ་ལ་སླེབས་ཡ་ལ་ཨེམ་ཆི་གིས་ད་སྨན་འདི་ཟ་ན་ནི་ནད་པ་འདི་སྨན་བཅོས་བྱེད་ཐུབ་རེད་ལ་ལོ་ཧ་ཅང་མང་པོ་འགོར་གོ་རེད་ད་འོ་འདི་གི

ངས་ཀྱང་ཉམས་ཞིབ་ག་ཅིག་དེ་ག་ལ་ལས་འཆར་དེ། འབུ་འདི་མཉམ་དུ་ཁ་ཐུག་ལས་ཀ་བྱེད་ཡ་མ་རེད་བྱས་ཙང་འདི་འབུ་དེ་ག་ནས་བྱུང་རེད་ལབ་ན་ད་ང་འདི་ལན་རྡོག་རྡོག་འདི་ག་རང་ནས་མཛུབ་གུ་འཛུགས་ཡ་ཨེ་འདྲ་རང་མེད་ར། ཡིན་ནའི་འདི་ག་ལ་རེད་འབུ་འདི་མེད་པ་ག་སྤྱི་བཏང་ནས་ང་ཚོ་འབྲས་ནད་ནང་ལོགས་ལ། མི་དེ་ཚོས་མང་ཆེ་བ་བསམ་གོ་ལ་འབྲས་ནད་ལབ་ན་ད་ཤ་རྡོག་རྡོག་བྱོས་ར་ཤ་རྡོག་རྡོག་འདི་ནང་ལོགས་ཡོད་ད་ཕྲ་ཕུང་མང་པོ་གིས་བཟོས་བཞག་རྒྱུ་ར། ཤ་རྡོག་རྡོག་འདི་ཕྲ་ཕུང་རེ་རེ་མ་འདྲ་མ་འདྲ་མ་འདྲ། ཕྲ་ཕུང་གཅིག་གིས་སྨན་གཅིག་ལ་སྨན་གཅིག་ཟ་བས་ན་ཕྲ་ཕུང་གཅིག་ཤི་རྒྱུ་ན་གཞན་པ་དེ་ཤི་རྒྱུ་ཡང་ཁྱབ་གོ་མ་ད་འོ་དེ་གི་མ་འདྲ་མ་འདྲ་མ་འདྲ་ཡོད་དུས་ཨཱ་ནི། ག་ལ་རེད། cell། ག། ག་གི་ཨཱ་ནི་མང་བ་ཡོད་དེ་ལ་བབས་པའི་ཨཱ་ནི་སྦུ། ད་གམ། འདི་དང་མཐུན་པའི་ག་ཅིག་ཡོད་ར་ད་འདི་ཁོར་ཡུག་ཁོར་ཡུག་དེ་ལ་འཕྲོད་ས་རེད་བསམ་བསམ་གི་འབུ་དེ་འདྲ་བྱོས་ན་ཨཱ་ནི་འོ་ནི་ཛི་མ་ང་ཕན་ད། ཡང། གལ་སྲིད། མི་གཅིག་གིས་ཟས་མ་འདྲ་ཅིག་ཟ་ར། འོན་ཏེ་དེ་ཡང་ཟས་མ་འདྲ་ཟ་རྒྱུ་དེ་ལ་རྐྱེན་གྱིས་ཡང་གལ་སྲིད་འབུ་གཅིག་ཤི་རྒྱུ་ཡོད་ན། ཡང་འབུ་དེ་ཤི་བའི་བཀའ་དྲིན་ལ་ཡང། ག་ལ་རེད། འབྲས་ནད་དེ་ག་ཅིག་ཤ་རྡོག་རྡོག་དེ་ཡང་ཆུང་རུ་འགྲོ། ཡང་ཆུང་རུ་འགྲོ་བའི་དོན་དག་ལ་ཡང་འབུ་གཞན་པ་གཅིག་གསར་པ་སྐྱེ་ཡ་ད། ད་ཨེ་འདྲས་ཚང་མ་ག་ལ་རེད་སྤྱི་བཏང་ནས་ང་ཚོ་གཟུགས་པོའི་ནང་ལ་སྐད་ཆ་བཤད་དུས་ད་ཨེ་འདྲས་བྱུང་རེད་ཨེ་འདྲས་བྱུང་རེད་ལབ་ནི་ཁ་ཐུག་ཁ་ཐུག་མཛུབ་གུ་འཛུགས་ཁག་པོ་པེ་ཤར་ཁ་ཆེ་ན་ནི་ཚང་མ་པད་ཁོ་ར་ཟབ་བཞིན་རྒས་པ་ལྟ་བུ་ར་གཅིག་གིས་གཅིག་གི་དོན་དག་ལ་གཞན་པ་གཅིག་བྱུང་བ་རེད་གཞན་པ་དེ་དོན་དག་ལ་གཞན་པ་གང་ལྟར་ཨེ་འདྲས་སྐོར་ར་རྒྱག་ནས་བསྡད་གོ། ལགས་སོ་ད། བོད་པའི་སྤྱི་ཚོགས་ནང་ལ་ཡང་འབྲས་ནད་ཀྱི་གནས་སྟངས་ག་འདྲ་ཅིག་ཁྱེད་རང་གིས་གཟིགས་ཚུལ་བྱུང་ཡོད་ན། ད། ན་ཚ་བྱུང་རྐྱེན་གཙོ་བོ་དེ་ག་རེ་འདྲ་ཅིག་ཡོད་མེད་དེ་འདྲ་ཅིག། ད་དེ་ངས་ག་ཅིག་ད་ལྟ་བོད་པའི་ག་ཅིག་སྤྱི་ཚོགས་ནང་ལོགས་ལ་ཉམས་ཞིབ་བྱེད་མེད་ཙང་ངས་མང་ཆ་ཉམས་ཞིབ་བྱེད་མཁན་ཚང་མ་ཨ་རི་རང་ག་ཅིག་ད་རྒྱལ་ཁབ་ལ་ཕྱིན་ཡོད་ཙང་དེ་ངས་ཞུ་ཡ་ཁག་པོ་བྱེད་ས་རེད་ནས་ཁ་སེ་ངས་གི། ད་ད་འདི་བྱས་ནས་ཚགས་པར་གྱི་ད་ཁ་ལོ་ཚན་རིག་ག་ཅིག་ཚགས་པར་མང་པོ་ཐོན་གི་ར་འོན་ཏེ་ག་ཅིག་ད་ཁ་སང་འདི་བྱས་ནས་ཀློག་བསྡད་པའི་སྐབས་ལ་འདི་བྱུང་འདི་དོ་སྣང་བྱུང་སོང་ད་ད་ཨ་རི་ལ་ཨ་རི་ལ་ཆ་བཞག་ཡོད་ན།

རྒྱུ་མ་གཙང་ལོད་འདུག་བལྟ། འོ་འདི་ཁོང་ཚོ་ལ་ད་དགོས་འདུག་ཟེར་ཨ་ནི་ཕྱིན་ནས་ཚགས་པར་དང། ཚན་རིག་གི་ཚགས་པར་ཞིག་ནང་བཏོན་བཞག། ད་འོ་འདི་གི། ད་ང་རང་ཚོའི་ག་ཅིག་ད་ལྟ་རྡ་ས་གི་སྤྱི་ཚོགས་ནང་ལ་ད་ཚགས་པར་བཏོན་ཡོད་སྲིད་ད་ངས་མ་མཐོང་ན་གང་ཞིག་ར་ཡིན་ནའི་ཨ་འདི་ག་ཅིག་ཉམས་ཞིབ་བྱེད་ཡོད་ན། ཨ་ནི་ལོ་བཞི་བཅུ་ལྔ་བཅུ་ཡང་འདབ་ལ་སླེབས་པ་ཡིན་ན་ཨ་ནི་འབྲས་ནད་ན་ཚ་ན་ཡ་གི་སྤྱིར་བཏང་ནས་ཉེན་ཁ་ཅིག་ཡང་ཆགས་ཀྱི་ཡོད་རེད་བྱས་ཙང་ག་དུས་ཡིན་ནའི་སྨན་ཁང་ལ་ཕྱིན་བྱས་ལོ་བཅུ་ལྔ་བཅུ་ནང་ལ་རེ་རེ་རྒྱུ་མ་གཙང་ལོད་འདུག་བལྟ་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ད་རྒྱུ་མ་གཙང་ལོད་འདུག་སྐྱིད་པོ་མེད་པ་ཅིག་ཡང་ག་ལ

ཡིན་ནའི་གང་ལྟར་ཁ་ཐུག་སྨན་ཁང་ལ་ཕྱིན་བྱས་ནི་དུས་རྟག་ཏུ་རྒྱུ་མ་ཕྱིན་ནས་བརྟག་དཔྱད་བྱེད་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ལགས་སོ། ཨ་ནི་ད་ཁྱེད་རང་འདྲ་བོ་བྱེད་དགོས་བསམ་ནས་ཡང་གཞོན་སྐྱེས་བོད་པའི་གཞོན་སྐྱེས་མང་པོ་ཅིག་ཡོད་རེད་དང་ད་ཚན་རིག་སློབ་ཚན་ལ་ཡང་སློབ་གྲྭ་འགྲོ་བཞིན་ཡོད་རེད་དང་ད་མཐོ་སློབ་སྦྱོང་བཞིན་པ་དེ་འདྲ་མང་པོ་ཡོད་རེད་དེ་ཚོ་ལ་མི་ཚེ་རང་གི་སེམས་ཤུགས་མ་ཆག་ཡ་ཆེད་དུ་ག་རེ་ཟེར་ལམ་སྟོན་གནང་རོགས་བྱེད་ན། སེམས་ཤུགས་མ་ཆག་ཡ་ཆེད་དུ་ལམ་སྟོན་ཟེར་ན་ནི།

ཁྱེད་ཀྱི་མཐོ་སློབ་དེ་ལ་སླེབས་ཐུབ་པ་ཡིན་ན་ངེད་ཀྱིས་དེ་འདྲས་དེ་འདྲས་ཕན་ཐོགས་ཐུབ་ས་རེད། ཨ་ནི་མི་གཞན་པ་ལ་མི་སྐྱོ་གི་ཨ་ནི་ངེད་ཀྱི་ག་ལ་བསམ་ཚུལ་དེ་འདྲས་ཅིག་འཁྱེར་སླེབས་ཨེ་སླེབས་ཐུབ་ཀྱི་རེད་ད་ང་ཚོ་ཡིན་ན་ནང་ནང་བོད་པའི་ནང་ཆོས་དེ་གཞན་པ་དབྱིན་ཇི་མི་གིས་འཁྱེར་སླེབས་ཐུབ་ཀྱི་མ་རེད་ང་ཚོ་མ་གཏོགས་འཁྱེར་སླེབས་ཐུབ་ཀྱི་མ་རེད་ཨེ་འདྲས་འཁྱེར་སླེབས་ཐུབ་ཀྱི་ཡོད་ལབ་ཡ་གི་ཅིག་གདེང་ཚོད་དེ་སླེབས་ལ་ད་མ་ངེད་ལ་རྨང་གཞི་དེ་ནི་བརྟན་པོ་ཅིག་ཤུགས་ཆེན་པོ་ཅིག་ཡ་ཨ་དེ་གལ་ཆེན་པོར་བསམ་དགོས་ཨ་ང་ཚན་རིག་པ་བྱེད་ཀྱི་ཡིན་ང་ཨང་རྩིས་རང་ངེད་བྱེད་ཀྱི་ཡིན་ལབ་ནས་ད་ག་ལ་ར་དབྱིན་ཇི་མ་སྦྱང་བོད་ཡིག་མ་སྦྱང་ཨ་ནི་ཇི་ཡི་ད་ག་ད་ཙམ་ཙམ་ཉི་མ་བྱུང་གི་ར་ད་ཕྱིན་ཆོག་ག་སོང་ང་དྲན་པ་འདུག་ར་ཇི་ཚོ་རེ་ནི་མ་སྦྱང་བྱེད་ཀྱི་རེད་ད་ཨོ་འདི་མ་བྱས་ཚང་མ། ཆ་སྙོམས་པོ་ཞིག་སྦྱངས། ཡང་ཁྱོད་ནི་ཕྱིན་པ་ཡིན་ན་ཨ་ནི་རྗེས་མ་ཆེན་པོ་ཆགས་དུས་ག་རེ་བེད་སྤྱོད་བཏང་བཏང་ར་ད་ལག་ཆ་དང་མ་གསུམ་ཚང་མ་ཡོད་ར་ང་འདི་དགོས་ན་ང་འདི་བེད་སྤྱོད་བཏང་གི་ཡིན་ཟེར་ཞེས་རང། ལགས་སོ། དེ་ཁྱེད་རང་ཉིས་སྟོང་བཅུ་གསུམ་ལོ་ལ་ད་ཕར་ལ་ཨ་རི་ལ་ཡ་སློབ་སྦྱོང་མུ་མཐུད་ནས་སློབ་སྦྱོང་བྱེད་ཡ་ཆེད་དུ་ཕེབས་དུས་སྐབས་དེ་དུས་མི་ནི་སོ་ཊ་གཙུག་ལག་སློབ་ཆེན་ནང་ལ་སྐབས་དེ་དུས་ནས་འགོ་བཙུགས་རེད་ཨ་ནི་ཁྱེད་རང་གི། Master ཟེར་བ་ར་ད་གཙུག་ལག་རབ་འབྱམས་པ་དང་འབུམ་རམས་པ་དང་ཚང་མ་གཙུག་ལག་སློབ་ཆེན་དེ་ནང་ལ་བྱས་རེད། དང་པོ་ཉིད་ལ་ཕར་མི་ནི་སོ་ཊ་ལ་དང་པོ་སླེབས་དུས་ངའི་ག་ཅིག་འཛིན་གྲྭ་བཅུ་གཉིས་ཐོན་པའི་ག་ཅིག་ཚན་རིག་དང་དབྱིན་ཇི་དང་དེ་ཚོ་གི་ག་ཅིག་ད་ག་རེ་ཅིག་ག་རེ་གནས་ཚད་ཅིག་ཡོད་ར་འོ་འདི་ཕ་གི་ལ University ད་ཕ་གི་ག་ཅིག་མཐོ་སློབ་ཀྱིས་ཁ་ཐུག་ལེན་གྱི་མི་འདུག་ག་ཅིག་ན་ང་ར་བོད་པའི་སློབ་གྲྭ་ནས་སླེབས་ཡོད་ར་ཁ་ཐུག་ལེན་གྱི་མི་འདུག་ཨ་བྱས་ཙང་བསམ་བློ་ནང་ག་འདྲས་བྱེད་དགོས་ན་བསམ་སོང་ར་ཨ་ནི་མཐོ་སློབ་ཆུང་བ་ཅིག་ལ་འོ་འདི་ལོ་གཉིས་འགྲོ་ན་འགྲིག་གི་ཡོད་ར་ད་ང་ཚོ་འོ་འདི་ག Technical College འདྲ་བོ་རེད་ར་ཨ་ནི་མཐོ་སློབ་ཆུང་བ་དེ་ལ་ཕྱིན་པ་ཡིན་ན་ཨ་ནི་མཐོ་སློབ་ཆུང་བ་དེ་ནང་ལེན་འཛིན་གྲྭ་ཚང་མ་ལེན། ཨ་འཛིན་གྲྭ་ཚང་མ་ལེན་ཚར་བ་ཡིན་ན་ཆུང་མཐོ་སློབ་ཆེ་བ་དེ་ལ་ང་འཛིན་གྲྭ་ལེན་དགོས་ཡ་ཚང་མ་ཕ་གི་ལེན་ཚར་ཡིན་ཅི་ནས་སུ་ཕ་གི་བྱས་ཚར་ཡིན་ང་ཕ་ག་ལ་མཐོ་སློབ་ཆེ་བ་ལ་གནས་སྤོ་བྱེད་ཡ་ཡིན་ཨ་ནི་སྙན་ཞུ་རྒྱག་པ་རེད་ཨ་སྙན་ཞུ་བརྒྱབ་ནས་ཨ་ནི་ཕར་ཕྱིན་ཨ་ནི་འོ་འདི་གི་སྟབས་ཡག་བྱས་ང་ལོ་གསུམ་ལ་རྒྱ་གར་ནང་ལོགས་ལ Bachelors ལབ་ཀྱི་ཡོད་ར་ད་འོ་འདི་ལམ་སང་ཐོན་ཆོག་ཡ་བྱུང་སོང་ཨ་ནི་འོ་ན་ཕྱིན་ནས་ཨ་ནི Master བྱས་མེད་རབ་འབྱམས་པ་བྱས་མེད་ཨ་ནི་ཁ་ཐུག PHD འབུམ་རམས་པ་རང་ལ་ཚུད་སོང་ཨ་ནི་བྱས་ཙང་ཁ་ཐུག་ཕྱིན་གི་ད Bachelors བྱས་ཨ་ནི་འབུམ་རམས་པ་ཁ་ཐུག་ཕྱིན།

དཔེར་བཞག་པ་ཡིན་ན། ད་འོ་འདི་དང་ཤོས་ཁོ་རང་ང་འདི་བྱས་ཡོད་དང་ད་སྐུ་མདུན་ག་ཅིག་ག་རེ་ཏཱ་ལའི་བླ་མའི་རྒྱལ་རྩེ་ག་ཅིག་ད་ལྟ་བྱ་དགའ་གསོལ་རས་ཞིག་ཐོབ་ལ་ད་འོ་འདི་ང་འབུམ་རམས་པ་ལོ་རིམ་དང་པོ་གཉིས་པ་ལ་ཐོབ་རེད་འོ་འདི་ཐོབ་ནས་ཕྱིན་ནས་ནི་བྱ་དགའ་གསོལ་རས་རྒྱུ་ནི་མང་པོ་དཔེ་ཐོབ་སོང་ད་ང་ཚོ་བོད་པ་ནང་རྟེན་འབྲེལ་བཟང་པོ་རྩི་གི་ཡོད་ར་ཅིག་བྱ་བ་ལམ་འགྲོ་ཞིག་རྒྱུག་ན་ནི་ཨོ་ད་འདི་ཡག་པོ་རེད་འགོ་དེ་ནས་ཚུགས་སོང་ལབ་ནས་ང་འོ་འདི་སེམས་ལ་ཤུགས་ཆེན་པོ་ཅིག་སྐྱེས་བྱུང། ད་དེ་ཡག་པོ་བྱུང་སོང་འགོ་བཙུགས་པ་དང་ཡག་པོ་བྱུང་དེ་བརྒྱུད་ནས་ཨ་ནི་ཉམས་ཞིབ་བྱེད་ཡག་ཅིག་ད་ག་རེ་དངུལ་རོགས་རམ་ཡིན་ནའི་འདྲ་ཡང་མེད་ན་བྱ་དགའ་སུས་རེ་ཡིན་ནའི་འདྲ་ཡིན་དེ་མང་པོ་མང་པོ་ཞེ་པོ་ཅིག་རག་སོང་ཨ་བྱས་ཙང་འོང་དེ་ད་ད་ད་སྐུ་མདུན་འགྲམ་ནས་ཁ་བསྡུར་རག་རྒྱུ་དེ་ད་བྱིན་རླབས་འདྲ་པོ་ཅིག་ཆགས་ཀྱི་འདུག་བསམ་གི་འདུག་ལགས། ལགས་སོ་བདེ་ཆེན་ལགས་ཨ་ནི་དུས་ཚོད་རྐྱེན་པས་ད་སྤྱིར་བཏང་ནི་བཀའ་མོལ་མང་པོ་ཞེ་པོ་ཅིག་གནང་ཡས་འདུག་དེ་ཁྱེད་རང་བོད་སྐད་ཡག་པོ་ཞེ་དྲག་སྐྱོན་གི་འདུག་ཨ་རི་ལ་རྒྱུན་རིང་པོ་བསྡད་པ་ཡིན་ནའི་ནི་དུས་ཚོད་རྐྱེན་པས་ངས་གླེང་མོལ་གྱི་ལེ་ཚན་དེ་ནས་མཇུག་སྒྲིལ་ཞུ་གི་ཡིན་ཨ་ནི་ཁྱེད་རང་དམིགས་བསལ་གྱི་ང་ཚོར་དུས་ཚོད་གནང་བྱས་རྡ་རམ་ས་ལའི་བརྙན་འཇུག་ཁང་ནང་ཕེབས་པ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང།